ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོ་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདི་ནང་ལོགས་ལ་ཡང་ང་ཚོ་བོད་གངས་ཅན་ལྗོངས་ཀྱི་འདས་པ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང། ཆབ་སྲིད་དཔལ་འབྱོར་སོགས་ད་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུའི་ནང་ནས་ད་རིང་ལེ་ཚན་འདི་ནང་ལོགས་ལ་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་པས་ན། དཔལ་ཁང་ལོ་ཙཱ་བ་ངག་དབང་ཆོས་ཀྱི་རྒྱ་མཚོ་མཆོག་གི་སྐུ་ཚེའི་ལོ་རྒྱུས་འདི་གའི་ངོ་སྤྲོད་ཞུ་གི་ཡིན། ང་ཚོས་ཡང་ལེ་ཚན་ནང་ལོགས་ལ་ནམ་རྒྱུན་གཞིར་བཟུང་བྱས་རྗེས་བཞུགས་སྒར་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད་རྒན་ལགས་ཡིན་པས་ན་ཡང་དམིགས་བསལ་བོད་ཀྱི་ལོ་རྒྱུས་དང་དེ་བཞིན་ང་རང་ཚོ་ལྟར་ལོ་རྒྱུས་ཐོག་ལ་ཐོན་པའི་སྙན་གྲགས་ཅན་མི་སྣ་ཁག་གི་ཐོག་ལ་རྒན་ལགས་ཀྱིས་ཉམས་ཞིབ་གཏིང་ཟབ་པོ་གནང་ཡོད་རེད་ལ་འདི་དང་འདྲ་བའི་ཐོག་ནས་ཕྱག་དེབ་འདི་འདི་པར་སྐྲུན་གནང་མྱོང་ཡོད་རེད། ད་རིང་རྒན་རེ་མདོ་སེང་གེ་ལགས་ང་ཚོའི་ལེ་ཚན་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ལགས་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། ལགས། རྒན་ལགས་ད་ད་ལྟ་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱིས་ད་རིང་ངོ་སྤྲོད་ཞུ་རྒྱུའི་བརྗོད་གཞི་འདི་ཡིན་པས་ན། ལོ་ཙཱ་བ་གྲགས་ཅན་དང།

དཔལ་ཁང་ལོ་ཙཱ་བའི་དག་ཡིག་ངག་སྒྲོན་དེ་ཕལ་ཆེར་མ་སྦྱངས་མཁན་མེད་པ་ནང་བཞིན། དཔལ་ཁང་ལོ་ཙཱ་བའི་དག་ཡིག་ངག་སྒྲོན་དེ་ད་ལྟ་མདོ་དབུས་གཙང་གསུམ་དང། ཆོལ་ཁ་བྱས་ན་བོད་ད་མདོ་དབུས་གཙང་གསུམ་དང་དེ་ནས་ཆོས་བརྒྱུད་བྱས་པ་ཡིན་ན་ཆོས་བརྒྱུད་རིས་མེད་ཆ་ཚང་མ་གི་སློབ་སྦྱོང་བྱེད་ས་གི་དམིགས་ས་གི་བརྡ་དག་གི་བསྟན་བཅོས་ད་ཕུན་སུམ་ཚོགས་པ་ཞིག་ཆགས་ཡོད་རེད་ལ་དེ་ཡིས་མཚོན་པའི་ཁོང་གི་བསྟན་བཅོས་དེ་ཧ་ཅང་གི་ད་འཛིན་པར་ཁྲིད་ནས་རྗེའུ་ཅན་གྱི་མཁས་པ་ད་མཚན་སྙན་ཅན་གཅིག་རེད། ད་གོང་དུ་སྒྲོལ་དཀར་ལགས་གསུངས་སོང་དཔལ་ཁང་ལོ་ཙཱ་བ་འདི་སྤྱི་བཏང་ང་ཚོ་ད་ཐུན་མོང་དང་ཐུན་མོང་མིན་པའི་རིག་གཞུང་ལ་མཁས་པ་ཙམ་མ་ཡིན་པ་ལོ་ཙཱ་བའི་གནས་ཚད་ཀྱི་སྟེང་ནས་ཡང་རྒྱ་གར་དང་བལ་ཡུལ་དེ་ཚོ་ལ་ཕེབས་མྱོང་མིན་འདི་གང་ལྟར་ཀྱང་རྩ་བའི་ལོ་ཙཱ་བའི་གནས་ཚད་དེ་ཡང་ད་ཡག་པོ་ཡོད་ཡོད་མཁན་གཅིག་ཡིན་པ་ཡིན་དུས་ཡོངས་གྲགས་ཀྱི་དཔལ་ཁང་ལོ་ཙཱ་བ་ཟེར་ནས་དེ་འདྲའི་མཚན་གོ་སྦྱར་སྟངས་ཅིག་ཡོང་འདུག་བ་ལ་དེ་རེད་ད་གང་ལྟར་ཀྱང་བོད་ཀྱི་ཆོས་དང་རིག་གཞུང་སྐུ་ང་ཚོ་གླང་མོ་ཆེན་མོ་དེ་དངོས་གནས་དྲང་ནས་དཔལ་ཁང་ལོ་ཙཱ་བའི་ལྟ་བའི་སྤྱི་བོའི་འདུ་ཚོགས་ཡང་ངེས་པ་དང་གནང་དགོས་ཡ། ད་དེ་སྔ་དཔལ་ཁང་ལོ་ཙཱ་བའི་རྣམ་ཐར་རྒྱས་པ་དང་བུ་ཚོགས་ཚོ་ཁ་ང་ཚོ་ལྟ་ཆོག་ཆོག་དེ་འདྲའི་ཕལ་ཆེར་མི་ཡོད་གསུངས་འདྲ་བ་གཅིག་འདུག་ང་ད། ང་ལ་དེ་འདྲའི་ལྟ་བྱ་དེ་ཡོད་བ་མ་དྲན་ཡང་ངས་གང་ལ་འགོ་བརྩམས་ཀྱི་ལྟ་མྱོང་དེ་ཡིན་ནམ་དཔལ་ཁང་ལོ་ཙཱ་བའི་རྣམ་ཐར་རྒྱས་པ་དང་ཁ་ཚོང་སྐུ་ཚེ་གཅིག་གི་མཛད་པ་ཆ་ཚང་འཁོད་འདྲ་བ་དེ་འདྲའི་ལྟ་དེ་སྔ་ཕལ་ཆེར་མཐོང་མ་མྱོང་དེ་གཅིག་དེ་དཔལ་ཁང་ལོ་ཙཱ་བའི་རྣམ་ཐར་དེ་ཏི་ཡིས་ཀོང་པོ་སེ་ན་འདྲ་དེ་ཆ་ཚང་ཡོད་འདྲ་བ་དེའི་ག་གོ་ནོར་ཅི་ཡིན་ས་རེད་གཅིག་དེ་རེད། དེ་ནས་གཞན་པ་དེ་གོང་དུ་སྒྲོལ་དཀར་ལགས་གསུངས་པ་ནང་བཞིན་རྩ་བའི་ད་ནི་དང། ད་འཁྲུངས་ལོའི་གནས་སྟངས་དང་འཁྲུངས་ལོའི་གནས་སྟངས་ལ་ཏི་ཡིས་བརྩེ་འདུག་ཡང་མཁས་པ་སོ་སོ་སུ་གི་བཞེད་པ་ཟེར་ན་འདྲ་ཏི་ཡིས་མ་མཐུན་པ་རུ་ཕྲན་བུ་ཡོད་ས་ད་ལྟའི་གནད་འགག་ཆེ་དྲག་མི་འདུག་གང་ལྟར་ཀྱང་ད་ཕྱི་ལོ་དུས་རབས་བཅོ་ལྔ་པའི་དཀྱིལ་སྨད་ད་དེ་ལ་འཁྲུངས་པ་རེད་ཕྱི་ལོ་དུས་རབས་ད་བཅོ་ལྔ་ཡི་དཀྱིལ་སྨད་དེ་ལ་འཁྲུངས་པ་ད་མ་ཕྱི་ལོ་དུས་རབས་ད་བཅུ་དྲུག་པའི་མགོ

ད་གང་ལྟར་ཀྱང་དཔལ་ཁང་ཟེར་ན་འདྲ་དཔལ་སྒང་ཟེར་ན་འདྲ་རྩ་འདི་རུས་རུས་དང་འདི་ཕལ་ཆེར་ཁྱིམ་ཚང་གི་མིང་ཡིན་པའི་བཟོ་འདྲ་བ་གཅིག་འདུག་ད་ཁྱིམ་གྱི་མིང་དེ་ད་ཐ་མ་ད་མཁས་དབང་ཁོ་རང་ལ་མཚན་ལ་ཐོགས་ནས་ཡོངས་གྲགས་ང་ཚོ་དཔལ་ཁང་ལོ་ཙཱ་བ་ཟེར་ནས་ད་གཙང་གཙང་ཡིན་པ་དང་གཙང་ཡོད་དུས་ད་གོང་དུ་རང་ག་ལབ་སོང་ནས་རྫོང་དེའི་ཁྱབ་ཁོངས་ཀྱི་ཁྱིམ་ཚང་གཅིག་གི་མིང་ཡིན་པ་དེ་དཔལ་ཁང་དང་དཔལ་སྒང་གང་ཡིན་པ་ཡིན་ན་ཡང་ཐ་མ་ཁྱིམ་ཚང་དེའི་མཚན་དེ་ད་རིང་པོའི་དེ་ལ་ཐོགས་སོང་བ་གཅིག། མཁས་པ་ཁོ་རང་གི་མཚན་གྱི་ཆ་ཤས་ལ་ཐོགས་སོང་བ་གཅིག། དེ་གཅིག་བྱས། དེ་ནས་ད་གཞན་པ་གཅིག་དེ་གོང་དུ་རང་ག་ལབ་སོང་སོང་ནས་མཁས་པ་གཅིག་རེ་དཔེར་ན། བོད་ཀྱི་ད་མཁས་གྲུབ་ཀྱི་སྐྱེས་བུ་དེ་རིགས་མང་པོ་ཞིག་ལ་མཚན་གྱི་རྣམ་གྲངས་ཀྱི་མ་འདྲ་བ་མང་པོ་ཡོད་འདུག་པ་དེ་རེད་ད་དཔེར་ན་དཔལ་ཁང་ལོ་ཙཱ་བ་ལྟ་བུ་ཡིན་ན་ཡང་ད་ངས་ད་དྲིན་པོ་ལྟ་མི་རུང་ངས་ད་ད་ཧ་གོ་བས་ན་མཚན་གྱི་རྣམ་གྲངས་མ་འདྲ་བ་བཅུ་གཉིས་ཤིག་ང་ལ་རག་སོང་དེ་ཡང་མཚན་གྱི་རྣམ་གྲངས་དུ་ལོ་ཙཱ་སྟངས་མ་འདྲ་བ་མ་འདྲ་བས།

དེ་ཡིན་དུས་མཚམས་མཚམས་ང་ཚོས་ཡང་མཚན་གྱི་རྣམ་གྲངས་དང་ངེས་སྐད་གཉིས་ངམ་མ་ཞུས། ད་ཁོང་རྣམ་པའི་མཚན་གྱི་རྣམ་གྲངས་སྟེང་ནས་སྐུ་ཚེ་གི་ད་མཛད་པ་གྱི་འཕེལ་རིམ་དང་དེ་ནས་སྐུ་ཚེ་གི་མཛད་པ་གྱི་ཆེ་བ་མང་པོ་ཅིག་ཧ་གོ་ཐུབ་ཡ་ནོ་གཅིག་ཡིན་དུས་ང་ཚོ་སྐྱེས་བུ་དམ་པ་དེ་ཚོ་གི་རྣམ་ཐར་དང་འབྲེལ་ནས་དཔྱད་ཡོང་དུས་ཡིན་གཅིག་མིན་གཅིག་ཁོང་རྣམ་པའི་མཚན་གྱི་རྣམ་གྲངས་དེ་ལ་ཡང་དུས་སུ་ཞིབ་འཇུག་བྱས་ན

ཁོང་རྣམ་པའི་འདི་ནས་ད་དཔལ་ཁང་ལོ་ཙཱ་བའི་ཐེངས་དང་བོ་ཐུན་མོང་བའི་རིག་གཞུང་དེ་ལ་ཅིག་གསན་བསམ་བཀྲ་ཤིས་ཆེན་མོ་གནང་བཞག་པའི་རྣམ་པ་ནང་གཅིག་འདུག་གཅིག་དེ་རེད། གཞན་པ་གཅིག་དང་འདི་དང་འབྲེལ་ནས་ཞུས་བ་ཡིན་ན་དཔེར་ན་ད་དཔལ་ཁང་ལོ་ཙཱ་བ་ཁོང་རང་གི་གསུང་ལ་དེ་འདྲས་ཡོད་པ་རེད་མཚན་ལྡན་བླ་མ་བརྒྱད་ཅུ་རྩ་ལྔ་ཡང་བསྟེན་ཁུལ་གྱི་ཆེས་སྤྱིར་བ་དེ་དག་ཀུན་དེ་དག་ཀུན་ལའང་སྒོ་གསུམ་རབ་དང་བཀའ་དྲིན་དྲན་པའི་སྐྱེ་བོ་འདི་ཟེར། ཚིག་དེ་འདྲས་བྲིས་པའི་ཚིག་འདི་རྐང་གཉིས་མ་དེ་ཡོག་མར་བསྟན་ཡིན་ན་ཡང་རྐང་དང་པོ་དེ་སྟེང་ནས་ད་རྐང་དང་པོ་གི་སྟེང་ནས་ད་དཔལ་ཁང་ལོ་ཙཱ་བའི་སྐུ་ཚེ་ཧྲིལ་བོ་རང་བླ་མ་ག་ཚད་བསྟེན་འདུག།

གོང་ནས་ངས་སྙན་ཞུས་ཡོད་ད་ཞྭ་ལུ་ལོ་ཙཱ་བ་ཆོས་སྐྱོང་བཟང་པོ་གཅིག་དང་དེ་ནས་སྐྱོགས་སྟོན་ལོ་ཙཱ་བ་ངག་དབང་ད་རིན་ཆེན་བཀྲ་ཤིས་ཁོང་རྣམ་པ་གཅིག་བྱས་ཁོང་རྣམ་པའི་འདི་ནས་གཙོ་བོ་ཐུན་མོང་བའི་ནང་ཆོས་སྐོར་དུ་ནས་གསན་པ་དང་མ་གསན་པ་དེ་འདྲས་མ་རེད་དེ་ཡིན་ན་གཙོ་བོ་ཐུན་མོང་བའི་ད་རིག་གནས་ཀྱི་སྐོར་དེ་གཙོ་བོ་དེ་རྣམ་པ་འདི་ནས་གསན་གཞན་པ་གཅིག་དེ་ད་ཀརྨ་ཕྲིན་ལས་པ་ཟེར་གཅིག་ཡོད་རེད་ཀརྨ་ཕྲིན་ལས་པ་ཟེར་དང་ད་ལྟ་དཔལ་ཁང་ལོ་ཙཱ་བ་དེ་ཀརྨ་ཕྲིན་ལས་གཉིས་པ་ཟེར་དེ་བྱས་དེ་དང་དེ་ནས་ཀརྨ་ཀརྨ་ཞྭ་ནག་པ་དེ་མི་བསྐྱོད་རྡོ་རྗེ་འདི་ཕལ་ཆེར་ཀརྨ་སྐུ་ཕྲེང་བརྒྱད་པ་དེ་ཡིན་ཟེར་ཡོད་ཀརྨ་ཞྭ་ནག་པ་སྐུ་ཕྲེང་བརྒྱད་པ་དེ་ཡོངས་གྲགས་ཀྱི་ཀུན་མཁྱེན་མི་བསྐྱོད་རྡོ་རྗེ་ཟེར་རྩ་བའི། ད་དཔལ་ཁང་ལོ་ཙཱ་བའི་བླ་མ་དང་མ་འདྲ་བ་གྲངས་བརྒྱད་ཅུ་རྩ་ལྔ་བསྟེན་ཡོད་པ་དེ་ནི་དེའི་ནང་གཙོ་བོ་དང། ད་བླ་མ་གཙོ་བོ་དེ་ཀརྨ་སྐུ་འཕྲེང་བརྒྱད་པ་མི་བསྐྱོད་རྡོ་རྗེ་ཡིན་ཟེར་ནས་ཁོ་རང་གི། ད་ཚིག་དེ་ཚོ་ནང་གསལ་བོ་ཡོང་གི་འདུག་ཀརྨ་མི་བསྐྱོད་རྡོ་རྗེ་དེ་ཡང་དཔལ་ཁང་ལོ་ཙཱ་བའི། ད་བླ་མའི་ནང་གི་བླ་མ་གཙོ་བོ་དེ་གཅིག་ཡིན་པ་དེ་ཡང་དེ་ཚོ་ནང། གཅིག་གོ་ཆབ་ཤོག་དང་ཚིགས་བཅད་དེ་ཚོ་ནང་གསལ་བོ་འདྲ་ཡོང་གི་འདུག་གཅིག་དེ་རེད། གཞན་པ་གཅིག་དེ་ད་གནད་འགག་ཆེ་གཅིག་དེ་ཀརྨ། ད་ཞྭ་དམར་བ། ད་ཞྭ་དམར་བ། ད་དཀོན་མཆོག་ཡན་ལག་ཟེར་འདི་ཕལ་ཆེར་ཀརྨ་ཞྭ་དམར་བ་སྐུ་ཕྲེང་ལྔ་བ་དེ་ཡིན་ས་ཡོད། དེ་ཡི་བླ་མ་བསྟེན་དེ་ཡི་འདི་ནས་ཡང་ཐུན་མོང་སྐུ་ཐུན་མོང་དང་ཐུན་མོང་པ་ལྷག་པར་དུ་སྐུ་གཅིག་ནང་ཆོས་དང། དེ་ནས་ཀྱི། བཀའ་བརྒྱུད་ཀྱི་ཆོས་སྐོར་དེ་ལ་ཤུགས་ཆེན་པོ་གསན་པ་གནང་བསྡད་པ་དེ་གཅིག་རེད་གཞན་པ་གཅིག་དེ། ད་དཔའ་བོ་གཙུག་ལག་ཕྲེང་བ་དཔའ་བོ་གཙུག་ལག་ཕྲེང་བ་དྲང་བ་ལ་བྱེད་འགོ་རེད་དངོས་གནས་དྲང་གནས་ཀྱི། ད་བྱས་ཙང་ཙོང་གསུམ་མོ་ལ་མཁས་པ་དང་ཐུན་མོང་དང་ཐུན་མོང་མིན་པའི་རིག་གཞུང་བཀླག་ད་ཀུན་ལ་མཁས་པ་ཡིན་པ། ཡོངས་གྲགས། ད་ཚད་ལྡན་གྱི་མཁས་པ་ཙི་ཡ་དཔའ་བོ་དཔའ་བོ་གཙུག་ལག་ཕྲེང་བ། ཁོང་གིས་འདི་ནས་ཡང་ད་གསུང་ཆོས་མང་པོ་གསན་འདུག་པ་དེ་ནས་གཞན་པ་གཅིག་དེ་རྒྱལ་ཚབ་གྲགས་པ་དཔལ་འབྱོར་ཟེར་དེ་རེད་གཞན་པ་གཅིག་དེ་ད་མཁན་ཆེན་ཆོས་གྲུབ་སེང་གེ་ཟེར། དེ་ཡིས་མཚོན་པའི་སྒང་ནས་ངས་ཚིག་སྐྱོ་སྐྱོ་བ་ད་ཚིགས་བཅད་གཅིག་གིས་ད་ལུང་འདྲེན་ཞུས་པ་ནང་བཞིན་གྱི་རྩ་བའི། དཔལ་ཁང་ལོ་ཙཱ་བའི་སྐུ་ཚེ་ཧྲིལ་བོ་རང་བླ་མ་བསྟེན་པ་དེ་ཐུན་མོང་དང་ཐུན་མོང་མ་ཡིན་པའི་མདོ་རྒྱུད་གཞུང་ལུགས་དང་བཅས་པའི་ཆ་ཚང། གསན་བསམ་གནང་སའི་བླ་མ་དེའི་གྲངས་བརྒྱད་ཅུ་རྩ་ལྔ། བསྟེན་པ་རེད་ཟེར་ནས་བསྡད་ཀྱི་འདུག་ད་ནི་ང་ཚོ་སྤྱི་དང་ད་བླ་མ་བསྟེན་ཟེར་དེ་ལས་སླ་བོ་ཡོད་མ་རེད་པ་ཁོང་ལོ་ཙཱ་བའི་བླ་མ་དེ་ཚོ་བསྟེན་པ་མ་ཡིན་པ་བསྟེན་པ་དེ་ཡང་གཅིག་བསྟེན་ཚུལ་མ་ནོར་བྱས་བཏང་ནས་ད་མདོ་ཡིན་ན་མདོ་གཞུང་ནས་བླ་མ་བསྟེན་ཚུལ་དང་སྔགས་ཡིན་ན་སྔགས་གཞུང་ནས་བླ་མ་བསྟེན་ཚུལ་མ་འདྲ་བ་ཡོད་བ་ནང་བཞིན་དེས་ད་མདོ་རྒྱུད་ཀྱི་གཞུང་ནས་གསུངས་བའི་བསྟེན་ཚུལ་མ་ནོར་བ་ཇི་བཞིན་བསྟེན་པ་ཡིན་པ་དེ་ཡང་ད་ཁོང་གིས་ད་ཚིག་གཅིག་གིས་ད་ཆབ་ཆུང་དུ་བཟུང་ན་གསལ་བོ་འགྲོ། གཅིག་ཡིན་དུ་བླངས་ན། ལགས་སོ་ལགས་སོ། བྱས་ཙང་ད། དངོས་གནས་བླ་མ་མང་པོ་ཞིག་གཅིག་གི་དྲུང་ནས་ནི་གསན་བསམ་སློབ་གཉེར་གནང་ཡོད་ར་འདི་ནས་ཡང་འཚར་ལོངས་ཀྱི་བརྒྱུད་རིམ་ནང་ལོགས་ལ་ད་གལ་ཆེན་པོ་ཞིག་གཅིག་གི་ཆ་གནང་གི་ཡོད་རེད་གསུངས་པས་ད་ལྟ་རྒན་ལགས་ཀྱི་གོང་ལ་ནི་ཀརྨ་ཕྲིན་ལས་གཉིས་པ་བྱས་བྱས་བྱས་ནི་མཚན་འདི་ཐོགས་པ་རེད་གསུངས་སྐུ་གདུང་བར་མཚན་གྱི་རྣམ་གྲངས་ཀྱི་ཐོག་ནས་ཡིན་ནི་ལས་མཚན་འདི་རྒན་ལགས་ག་འདྲས་སེ་ཐོགས་གནང་པ་ཡིན་ན་འདི་མཚན་གནས་འདིའི་བྱུང་རིམ་འདི་ག་འདྲས་ཆགས་ཡོད་ན་ད་ག་ནང་བཞིན་ཀརྨ་སྒར་ཆེན་གྱི་ཀློག་པའི་གྲྭ་ཀརྨ་གཞུང་ལུགས་གླིང་ལ་ལོ་མང་པོ་ཞིག་ཅིག་གིས་ད་རིག་གནས་ཀྱི་སློབ་དཔོན་གནང་མཁན་ཅིག་ཆགས་པ་གསུངས་ཀྱི་འདིའི་བརྒྱུད་རིམ་འདི་ང་ཚོ་ཡང་ངོ་སྤྲོད་གནང་རོགས་གནང། ལའང་ད་དེ་ད་ཐེངས་དང་བོ་དེ་རེད་འདུག་དཔེར་ན་མཚན་གྱི་རྣམ་གྲངས་ནང་ཀརྨ་ཕྲིན་ལས་གཉིས་པ་ཟེར་ཡ་དེ་གནད་འགག་ཅིག་རེད་ད་ཁྱེད་རང་ཀརྨ་ཟེར་ཡ་དེ་ང་ཚོ་ད་ཡིན་རྒྱུ་ད་ཁྱེད་རང་ཀརྨ་ཟེར་ནས་གོ་བ་མ་འདྲ་བ་གཉིས་ཡོད་དེ་བས་སྐབས་འདི་ཀརྨ་ཟེར་ཡ་དེ་རྒྱ་དབང་ཀརྨ་བ་ལ་གོ་རྒྱུ་ཆེ་ད་རྒྱ་དབང་ཀརྨ་བ་སྐུ་ཕྲེང་སྤྱི་དང་ལྷག་པར་དུ་སྐབས་འདིའི་རྒྱ་དབང་ཀརྨ་བ་སྐུ་ཕྲེང་བརྒྱད་པ་ད་མི་བསྐྱོད་རྡོ་རྗེ་དེ་ལ་གོ་དགོས་བ་དང།

སྒོ་རྒྱ་མཚོ་དང་དར་སྤེལ་བྱེད་མཁན་གཅིག་ཡིན་པའི་ཆ་ནས་ཕྲིན་ལས་པ་ཟེར་ན་ཀརྨ། ཀརྨ་བའི་ཕྲིན་ལས་པ་ཟེར་ན་ང་ཚོ་ཡིན་ན། ད་སྐད་ཆ་ཞེ་ས་རང་མ་བྱས་ཐད་ཀར་བྱས་པ་ཡིན་ན། ཀརྨ་བའི་ལས་ཀ་བ་ཟེར་ནས། དེའི་བཟོ་ལྟ་འདྲ་བོ་ཆགས་འགྲོ་འོང་དོགས་སྐད་ཆ་ང་ཚོ་ཕལ་པ་ལ་ཕབ་ན་ཀརྨ་བའི་ད་ལས་ཀ་བའི་བཟོ་ལྟ་འདྲ་བོ་གཅིག་རེད་དེ་གཅིག་དེ། ཀརྨ་བའི་འདི་ལ། ཐེངས་དང་བོ་ཀརྨ་ཕྲིན་ལས་པ་ཟེར་ནས་དང་པོ་གཅིག་ཡོད་བ་རེད་ད་འདི་ལ་ཀརྨ་ཕྲིན་ལས་གཉིས་པ་ཟེར་ནས། ད་བརྒྱ་དགུ་བའི་དེ་དང་པོ་ཡོད་དེ་པ་དེའི་ཐོག་ལ་འདི་ཀརྨ་ཕྲིན་ལས་གཉིས་པ་ཟེར་དེ་རེད། ལྟ་དེ་ལའང་ལྟ། གཙོ་བོ་རྒྱལ་དབང་ཀརྨ་བ་ད་མི་བསྐྱོད་རྡོ་རྗེ་ཁོ་རང་གིས་ཀརྨ་ཕྲིན་ལས་གཉིས་པ་འཇིགས་བྲལ་གསུང་རབ་བསྟན་འཛུགས་དབུས་པའི་སྡེ་ཟེར་ནས་མཚན་དེ་གནང་འདུག་བ། མཚན་དེ་གནང་མཚན་དེ་གནང་འོན་ཏེ་ངས་ད་ལྟ་གོང་དུ་ཞུས་བ་ནང་བཞིན་སྐབས་ཀྱི་མཚན་དེ་ཅི་ལྟར་ང་ཚོར་དཔེར་ན། ད་ངག་དབང་རྒྱ་མཚོ་དང་དེ་ནས་ཕྲིན་ལས་རྒྱ་མཚོ་ཟེར་ནས་ཕར་མཚན་གནང་བ་དང་མི་འདྲ་བར་འདི་དམིགས་བསལ་གྱི། བཀའ་བརྒྱུད་དང་ལྷག་པར་དུ་ཀམ་ཚང་བཀའ་བརྒྱུད་ཀྱི་སྒང་ནས་བྱས་པ་ཡིན་ན།

པའམ་ཡང་ན་ཀརྨ་ཕྲིན་ལས་གཉིས་པ་ཕྱིན་ནས་མལ་དུ་ཐུག་ཡ་ཙམ་གྱིས་བར་ཤུགས་ཀྱི་རྐང་རྩ་དེ་རང་བཞིན་གྱིས་བྱེད་ནུས་ཅན་གཅིག་དང་དེ་ནི་ད་ནི་རིམ་ཅན་ད་ཁིས་ཚོ་ཚང་ཚོ་ཡང་དེ་གང་གི་ཐོག་ནས་མ་འདྲ་བ་གཅིག་ཡིན་པས། མིང་ཚོ་ཡང་ཡང་ནོག་གཅིག་ཡིན་པས་སོ་ད་ནོག་གཅིག་དེ་རེད། ད་ནི་གཞན་པ་གཅིག་དེ་གཅིག་དེ་དེ་རེད་ད་ད་གུང་ནས་ད་གྲོང་ཁ་ལ་སོང་སོང་སྟེ། ཀརྨའི་སྒར་ཆེན་ནས་ཁོ་ཀརྨ་སྒར་ཆེན་ནས་ཁོ་སློབ་པའི་གྲྭ། ཨ་ཏི་ཀརྨ་སྒར་ཆེན་ཟེར་ནའང་འདྲ་དེ་ནི་ཀརྨ། གཞུང་ལུགས་ལེགས་བཤད་གླིང་ཟེར་དེ་ནི་ད་སློབ་པའི་གྲྭ་ལ་སློབ་སྦྱོང་གནང་ཟེར་དེ་རེད། འདི་ཚིག་འདི་སྔ་མ་ང་ཚོ་དེ་ལ་དེ་ཚིག་འདི་ཡོད་རེད་སྐད་གཉིས་ཤན་སྦྱར་གི་ད་བོད་ཀྱི་ལོ་རྒྱུས་ཀྱི་སྟེང་ནས་སྐད་གཉིས་ཤན་སྦྱར་ན་ཨོ་ཀོ་སྒྲ་སྦྱོར་བམ་གཉིས་ཀོ་སྒྲ་སྦྱོར་བམ་གཉིས་ནང་དུ་ཟུག་ལ། སློབ་པའི་གྲྭ་ཟེར་འདི་ཡོད་རེད་སྔ་མ་ངས། ང་ཚོ་སྤྱིར་བཏང་བོད་སྐད་ཀྱི་སྟེང་ནས་སློབ་གྲྭ་ཟེར་གཅིག་འདུག་བ་བོད་སྐད་ཀྱི་སྟེང་ནས་སློབ་གྲྭ་ཟེར་ཡས་དེ། ཐེངས་དང་པོ་ག་དུས་བྱུང་བ་ཡིན་མིན་དེ་ལ་ངས་སྔ་མ་ཞིབ་འཇུག་ཟེར་ནའང་འདྲ་ད་ཧ་ཟེར་གྱིས། མཚམས་མཚམས་ད་དྲན་པ་ལ་མཆན་མཁན་ང་ཚོ་བོད་པ་གི་ད་རིག་གཞུང་གི་སྟེང་ནས་ཡོད་བསྡད་པའི་ཐ་སྙད་མང་པོ་གཅིག། གཞན་དག་ཡིན་ན་ཐ་སྙད་རེ་རེ་ལ་གོ་ལོ་རྒྱུས་ཀྱི་བྱུང་རིམ་མ་འདྲ་བ་རེ་འདུག་ཨ་དཔེར་ན་ཐ་སྙད་འདི་ཐེངས་དང་པོ་མཁས་དབང་དེས་བེད་སྤྱོད་བཏང་བ་རེད་མཁས་དབང་དེས་བེད་སྤྱོད་བཏང་བ་ལ་བརྟེན་ནས། ད་རིམ་པས་བསྟན་བཅོས་ཀྱི་ཁྲོད་ལ། ད་འདི་ནས་འདི་འདྲའི་ཞིག་བེད་སྤྱོད་འགྲོ་བ་རེད་ཟེར་འགྲོ་གཅིག། ད་གང་ཟག་གི་མི་གི་བྱུང་སྟངས་ཀྱི་ལོ་རྒྱུས་ཡོད་པ་ནང་བཞིན་ང་ཚོ་རིག་གཞུང་གི་ཁྲོད་ཀྱི་ཐ་སྙད་རེ་རེ་ཡི་རྒྱབ་ལྗོངས་ཀྱི་ལོ་རྒྱུས་ཅིག་འདུག་ཨ་དཔེར་ན། ཡོད་བ་རེད་ན་ང་ཚོ་བོད་པ་ལ་དེ་འདྲའི་ཐ་སྙད་ཀྱི་བྱུང་རིམ་གྱི་ལོ་རྒྱུས་ཡོད་བ་མ་རེད། ད་དཔེར་ན། བེད་སྤྱོད་བཏང་བསྡད་པ་མ་གཏོགས་རང་གིས་བེད་སྤྱོད་བཏང་བསྡད་པའི་ཐ་སྙད་དེ་ཐེངས་དང་པོ་ག་དུས་བྱུང་བ་རེད་དཔེར་ན་དུས་རབས་བདུན་པའི། ད་དཔེར་ན་དུས་རབས། ད་དགུ་པའི་ཡར་སྔོན་ལ་ང་ཚོ་བོད་ལ། ད་སྤྱིར་བཏང་ཤེས་རིག་བར་ཡང་ཤེད་ཆེན་པོ་དར་བ་དེ་དུས་རབས་བདུན་པའི་ནང་རེད། ཡིན་ནའང་དུས་རབས་ད་དགུ་བ་དང་ད་བརྒྱད་པ་དེ་ནས་བཟུང་སྟེ། དཔེ་མཚོན་ན་བཞག་པ་ན་ང་ཚོ་བོད་ལ་སློབ་གྲྭ་ཞེས་པའི་ཡི་གེ་དེའི་ཚིག་དེ་ག་དུས་བྱུང་བ་རེད་ཟེར་དེ་འདྲའི་ཐད་གོ་ཞིབ་འཇུག་གནང་བ་བགྱིས་ནས། ཐ་སྙད་རེ་རེ་ང་ཚོས་ཕུ་འདེད་བྱས་ནས་ཞིབ་འཇུག་གནང་མཁན་དུས་སུ་དཀོན་པོ་འབྲོག་ཆེན་ཡོངས་དང་དེ་རྗེས་དེ་སྔ་མ་ངས་སློབ་གྲྭ་ཞེས་དེ་ལ་ཐེངས་དང་པོ་ཞིབ་འཇུག་གནང་བགྱིས་བྱས་རྗེས་དེ། ང་ཚོ་དེ་སྒྲ་སྦྱོར་བམ་གཉིས་དུས་སུ་ནང་ད་སློབ་པའི་གྲྭ་ཞེས་ཟེར་ཡ་དེ་རེད། ད

ངོ་སྟེ་གཅིག་དེ་བཞིན་དུ་བླངས་ན། ལགས་སོ་ལགས་སོ། ཞུས་ཙང་ཀ། ད་དེ་ནས་ཡང་དཔལ་ཁང་ལོ་ཙཱ་བ་ཏཱ་ལའི་བླ་མ་མང་པོའི་དྲུང་ནས་ནི་གསན་བསམ་སློབ་གཉེར་གནང་ཡོད་རེད་ཞུས་ཙང་ད་འདི་གས་ཡང་ཉམས་ལེན་ཐོག་ལ་བསྐྱོད་ན་ད་དེ་འདྲའི་ཐོག་ནས་ད་རི་ཁྲོད་ལ་ཕེབས་ཡག་གི་ཁོ་རང་ལ་ཅིག་གི་ཐུགས་འདོད་ཅིག་གི་བྱུང་གནང་ཡོད་ས་རེད་ཡིན་ནའི་ལས་ད་འད་གསུང་ཡག་བྱས་བས་ན་ཀརྨ་པས་ད་དགོངས་པ་བཞིན་བྱམས་པ་གླིང་ལ་དགེ་རྒན་གྱི་མཚན་གནས་བཞེས་པ་ཞིག་བྱས་འདུག་སྐབས་དེ་དུས་ཡི་ནེ་ལེ་ཁོ་རང་གས་ཡང་བསྐྱར་བའི་ལྟ་བུས་བསྒྱུར་གནང་བས། འདིའི་རིན་པོ་ཆེ་ཆགས་ཀྱི་ཡོད་ས་རེད་ད་ལྟ་བྱམས་པ་གླིང་འདིའི་ལྷོ་ཁ་གྲ་ནང་ལ་ཆགས་ཀྱི་ཡོད་ས་རེད་བ། ལ་ལྟ་དུས་ཡིན་ས་རེད་ད་དེ་སྔ་ས་ལ་ས་ཆ་དེ་ཞེ་དྲག་ཉིན་ཆ་ནང་ཞེ་དྲག་ཡོང་གི་མི་འདུག་ད་གང་ཟེར་གྱི་ད་ལྟ་དྲན་པ་ལ་ལྷག་པ་ནང་བཞིན་དཔལ་ཁང་ལོ་ཙཱ་བ་དེ་སྤྱིར་བཏང་ཁོ་རང་ད་ཞེ་ས་མ་ཞུ་ན་ད་ཐུགས་ཀྱི་གཤིས་ཀ་ལ་འཇིག་རྟེན་གྱི་འདུ་འཛི་དང་བྲལ་ནས་ད་དབེན་པ་བསྟེན་ད་ང་མ་ཀོ་སྡེ་སྣོད་གསུམ་ལ་གསན་བསམ་མཛད་པའི་ཐུགས་དང་དེ་བསམ་པའི་སྟོང་དེ

བློ་ཆུང་བདག་ཅག་ལ་སྙིང་ལ་མི་བཟོད་གདུང་བའི་ཟུག་རྔུ་ནི་ཅི་ཡང་བསྐྱེད་པར་གདོན་གྱི་མཚན་མ་ཅི་རེད་ཟེར་ནས་ད་དཔེར་ན། དེ་ལྟར་དཔལ་ཁང་ལོ་ཙཱ་བ་ཁོ་རང་གི་ཐུགས་གཤིས་ཀ་ཟེར་ནའང་འདྲ་ད་དགོངས་པའི་ཐད་ལ། ག་དུས་ཡིན་རུང་ཚེ་དང་སྒྲུབ་པ་སྙོམས་པ་ཞིག་ད་གནང་གི་ཡིན་དགོངས་པ་དེ་ཤེད་ཆེན་པོ་ཡོད་པ་གང་ཞིག་ལ། གོང་དུ་ལྟར་ཡར་རྒྱབ་ཀྱི་ལྷ་གཅིག་ཕུན་ཚོགས། གོང་གི་དེའི་ཆབ་ཤོག་དེ་སྤྱི་ཡོངས་དེ། རྩ་བའི་ཁོ་རང་གི། ད་དགོངས་པ་དང། དེ་ནས་ད་བསྐོ་བཞག་གི་ཚིག་དེ་གཉིས་བར་དུ་འགའ་བདེན་བློ་སེམས་མ་མཐུན་པ་གཅིག་རང་བཞིན་གྱི་ངང་དང་སྟེ་གཅིག་སྟེ། ད་སེམས་ལ་དཔེ་མ་བདེ་བ་ནི་བྱུང་བྱུང་སོང་ཟེར། དེ་དང་གང་ལྟར་ཀྱང་ཐ་མ་ད་གནས་སྟངས་དེ་འདྲའི་སྟེང་ནས། ད་ཞལ་གྱིས་མི་གནང་དུ་མི་གནང་ཅེས་པའི་སྐབས་དེ་ལ་ཡང་རྗེ་ཀརྨ་པའི་ཚིག་ཅིག་ཡོད་པ་ནི། དེ་གོང་ལ་ཡང་རྗེ། ཐམས་ཅད་མཁྱེན་གཟིགས་རྒྱལ་དབང་ཀརྨ་པས།

ངའི་ཡུལ་ནས་ཏང་ལ་སྐྲག་ནི་རེད་ཁོ་ཐ་མ། ད་ཁས་ལེན་བྱེད་དགོས་བྱུང་སོང་ཟེར་ཡ་འགྲོ་གཅིག་ཨོ་དེ་འདྲའི་ཚིག་ཅིག་ཡོད་རེད་ཚིག་འདི་སྒང་ནས་ད་གང་ཐད་ནས་ངས་ཤེས་འདོད་པ་གཙོ་བོ་དེ་རེད། རྩ་བའི་ཁོ་རང་གི་ཐུགས་ཀྱི་གཤིས་ཀ་གང་ཡིན་པ་དང་དགོངས་པའི་གཏིང་ལ་གང་ཡོད་པ་དང་དེ་ནས། ད་བྱམས་པ་གླིང་གི་སློབ་དཔོན་གྱི་མཛད་འགན་བཞེས་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ཡར་རྒྱབ་པ་དང་དེ་ནས་ཀརྨ་པའི་གསུང་བ་མ་བཟློག་ནས་མཛད་འགན་དེ་བཞེས་པ་རེད་ཟེར་དེ་གཅིག་དང་དེ་ནས་གཞན་པ་གཅིག་གཅིག་དེ་རང་ལ་འདྲེ་སོང་སོང་ང་སྐབས་དེ་ལོ་ཙཱ་བའི་ཕྱག་ལས་དེ་འདྲའི་གནང་ཡོད་ས་རེད་ཟེར་དེ་བསྟན་འདུག་དེ་སྐབས་དེ་ལ་ས་སྐྱ་གི་བདག་ཆེན། ནམ་མཁའ་དེས་བཀའ་མངགས་ཅིག་གནང་ཡོད་ཟེར་དེའི་ཚིག་དེ་ཡང་དཔལ་ཁང་ལོ་ཙཱ་བས་ཁོ་རང་གི་ད་ཆབ་ཤོག་ནང་ག་རེ་འདུག་ཟེར་ན། སྐྱེ་སྟོབས་ཀྱི་དེ་ཞི་བའི་ཞི་བའི་དོགས་པོ་ནི། པཎ་ཆེན་ཤི་པ་ཀ་རིའི་རྒྱ་དཔེ་ལས། གསང་སྔགས་མཐར་ཐུག་དགྱེས་པ་རྡོ་རྗེའི་རྒྱུད། དཔལ་ལྡན་བརྟག་པ་གཉིས་པ་ཝརྟུ་ལའི། ཡི་གེར་བྲི་བའི་བྱ་བ་སྒྲུབས་ཤིག་ཅེས། འདའ་བར་དཀའ་ཞིང་སྒྲུབ་པར་མི་ནུས་པའི་བཀའ་བསྒོ་གསེར་གྱི་ཅོད་པན་འཆིང་ཅེས་པ། ད་གང་ལྟར་ཀྱང་གོང་ནས་ཞུས་པའི་ས་སྐྱ་གི་བདག་ཆེན་ནམ་མཁའི་མཚན་ཅན་དེས་དགྱེས་པ་རྡོ་རྗེ་གི་རྒྱུད་བརྟག་པ་གཉིས་པ་དེ་རེད་ཁོ་ལེགས་སྦྱར་གྱི་སྟེང་ཡོད་པ་དེ་ཚོ་བོད་ཡིག་ལ་བསྒྱུར་དགོས་གོ་ཟེར་ནས་ངས་ཁྱོན་ནས་སྒྲུབ་མི་ཐུབ་ཅིག་གི་བྱ་བ་དེ་འདྲས་ཀྱི་ང་ལ་ཅིག་བཀའ་གནང་བ་བབས་སོང་ཟེར་ནས་དེ་འདྲས་གཅིག་དང་དེ་བབས་པའི་སྟེང་ན་དམ་པ་དེ་ཡང་ཁོ་དགྱེས་པ་གནང་བའི་རྣམ་པ་ནང་གཅིག་ཡོད་པ་རེད་ཨ་དེའི་ཚིག་དེ་ཚོ་དང་ད་གང་ལྟར་ངས་ཆབ་ཤོག་མགོ་འདྲིས་ཆ་ཚང་ཀློག་དོན་ནས་མགོ་འགྲོ་གི་དེ་ཚོ་སྟེང་ནས་ད་ངས་གོང་དུ་ཞུས་པ་ནང་བཞིན་དཔལ་ཁང་ལོ་ཙཱ་བ་དེ་རྩ་བའི་ང་ཚོ་བོད་རང་གི་ཐུན་མོང་དང་ཐུན་མོང་མིན་པའི་གཞུང་ལ་མཁས་པ་ཙམ་མ་ཡིན་པ། ད་རྒྱ་དཔེ་དང་དེ་ནས། དེ་ཚོ་བོད་སྐད་སྟེང་སྒྱུར་ནུས་མཁན་ཡོད་ལོ་ཙཱ་བའི་ཤེས་ཚད་ཡང་ཚད་ལྡན་ཡོད་མཁན་གཅིག་ཡིན་པ་གཅིག་དང། ལྷག་པར་དུ་སྐབས་དེ་ལ་བདེ་མཆོག་གི་ཆོས་སྐོར་མང་པོ་གཅིག་གིས་གསར་སྒྲིག་དང་དེ་ནས་སྐོར་ཞེ་དྲག་གནང་བའི་སྐད་ཆ་དེ་འདྲས་ཀྱིས་ཡོང་དུ་སྣང་ན། ད་ལྟ་གོང་ལ་ང་ཚོ་ངོ་སྤྲོད་གནང་ཡག་དེ་ཡིན་པས་ན་ཡང།
ད་ལྟ་བྱམས་པ་གླིང་ལ་དགེ་རྒན་རྣམས་པས་ད་ལོ་རྒྱུས་འདི་འཆད་གནང་གི་ཡོད་རེད་ད་ག་ནང་བཞིན་ཡང། ལྷོ་ཁ་ཁུལ་ལ་བསམ་ཡས་ཆེན་པོ་དང་ལྷ་ལྡན་ཐུབ་ཆེན་ཆོས་འཁོར་གླིང་ཞེས་བྱ་ཞུ་གི་འདུག་ཕར་ལ་གདན་འདྲེན་ཞུས་གནང་ཡ་ད་འདིའི་སྐབས་ལ་ཡིན་པ་ཡིན་ན་དེ་ད་སྡེ་པ་ཡར་རྒྱབ་པའི་སྲས་རིན་ཆེན་ཕུན་ཚོགས་ཀྱིས་ནི་དཔལ་ལྡན་འོག་མིན་ཞུ་ཡག་གི་ཆོས་གྲྭ་དེ་སློབ་དཔོན་ལ་གདན་འདྲེན་ཞུས་གནང་པ་གསུང་གི་འདིའི་སྐབས་ལ་ཡིན་པ་ཡིན་ན་རྒྱུ་མཚན་གསུམ་གྱི་ཐོག་ནས་ནི་ཞལ་བཞེས་གནང་མེད་པའི་སྐོར་བརྗོད་འདུག་ལ་ནི་དེའི་རྗེས་ལ་ཡང་ད་ལྟ་གོང་ལ་ངོ་སྤྲོད་ཞུས་པའི་ལྷ་ལྡན་ཐུབ་ཆེན་ཆོས་འཁོར་གླིང་གི་གདན་ས་གཅིག་གི་འཆད་ཉན་སློབ་དཔོན་གནང་ཡོད་ལ་བསམ་ཡས་ཆེན་པོ་ལ་སྒྲུབ་དཔོན་དང་བླ་མ་གཅིག་ལྕོགས་ནི་གནང་བར་བྱས་འདུག་ད་འདི་གཉིས་ལ་ཡང་ཁོ་རང་གིས་ནི་མཛད་རྗེས་ནང་གི་ད་དུམ་བུ་གཅིག་ཅེས་བྱ་གནང་གི་ཡོད་རེད་པ།

དེ་སྒྲུབ་བྱེད་གཅིག་རེད་ད་རྒྱུ་མཚན་གཅིག་དེ་རེད། དེ་འགན་མ་བཞེས་དགོས་པའི་རྒྱུ་མཚན་གཅིག་དེ་གཉིས་པ་དེ། གཉིས་སུ་སྙིགས་མའི་སྐྱོང་རྒྱུའི་སྐྱོ་བ་དང་གཉིས་སུ། ད་དངོས་གནས་གང་ཟག་སོ་སོ་སོ་སོ་གི། ད་ཐོས་དོན་ལ་བསམ་པ་བྱེད་བསམ་པའི་དོན་ལ་སྒྲུབ་པ་ཉམས་ལེན་བྱེད་ཚེ་དང་སྒྲུབ་པ་སྙོམས་པར་བྱེད་ན་མ་གཏོགས། ད་དེང་སང་གི་ཆ་བཞག་པ་ཡིན་ན་ད་སྤྱི་ཚོགས་དང་མི་སྡེ་བའི་ཁྲོད་ལ་ཞུགས་ནས་བྱ་བ་བྱེད་དགོས་ཀྱི་ཡོད་ན་དེང་སང་གི་སྤྱི་ཚོགས་འདི་ཧ་ཅང་གི་སྙིགས་མ་ཅིག་ཡིན་པ་ཡིན་ཏེ། ད་སྙིགས་མ་ཟེར་ན་ང་ཚོ། ད་སྤྱི་ཚོགས་ཀྱི་ཐ་མ་དང་ཧ་ཅང་གི་སྐྱོ་བའི་སྐབས་ཡིན་པ་ཡིན་ཏེ། རྣམ་རྟོག་དང་དེ་ནས་འདྲ་མི་འདྲ་བའི་སྐྱོན་མང་པོ་བྱེད་པ་ཡིན་ཏེ་ཕྱོགས་གཉིས་ཆ་ལ་ད་ཕན་པ་མ་ཡོང་བའི་ལྡོག་ཕྱོགས་ནི་ད་མ་དགེ་བ་དང་མི་བདེ་བ་མང་པོ་ཡོང་གི་རེད་དེ་བཞིན་དུ་ད་སྙིགས་མ་གི་སྐྱོང་རྒྱུ་དེའི་རང་བཞིན་གྱི་སྤྱོད་པ་ཟེར་ན་དེ་ལ་ཡིད་ངེས་པར་འབྱུང་བ་དེ་གཅིག་རེད་ད་གང་ལྟར་ཀྱང་ཀོ་ད་གོང་དུ་ཞུས་པ་རྣམས་ཀྱི་ཁོ་རང་ཐུགས་ཀྱི་གཤིས་ཀ་གི་སྟེང་ལ་ད་འདུ་འཛི་དང་བྲལ་ནས་དེ་དབེན་པ་ལ་སྡོད་རྒྱུ་མ་གཏོགས་སྤྱི་ཚོགས་ལ་ཞུགས་ནས་ད་བྱ་བ་ལས་ཀྱི་འཁོར་ལོ་དེ་སྐྱོང་རྒྱུ་མ་ཡིན་པའི་ད་དགོངས་པ་ཡོད་པའི་གནས་སྟངས་དེ་རེད། ད་རྒྱུ་མཚན་གཉིས་པ་དེ་རེད་རྒྱུ་མཚན་གསུམ་པ་དེ། གསུམ་དུ་དགོངས་དོན་ཉམས་སུ་ལེན་འདོད་ཕྱིར་ཟེར་ནས་དེ་རེད་ད་གསུམ་པ་དེ། ད་མདོར་ན་ངའི་ད་ཐུགས་ཀྱི་དགོངས་པ་དེ། དངོས་གནས་དྲང་གནས་ཀྱི་ད་དེ་སྔ་གི་མདོ་རྒྱུད་ཀྱི་གཞུང་ལུགས་ལ་ཐོས་བསམ་བྱེད་རྒྱུ་དགོངས་དོན་དག་ལ་ཉམས་ལེན་བྱེད་རྒྱུ་དེ། སེམས་ཀྱི་གཏམ་ཟེར་ན་འདྲ་སྙམ་གྱི་རིགས་པའི་གཏམ་ལ་དེ་ཡོད་མ་གཏོགས། གཞན་གྱི་མཚན་གནས་ཀྱི་ད་ཁུ་མདོ་རྒྱུད་དང་མཚན་གནས་དེ་ལ་བརྟེན་ནས། ཀོ་བྱ་བ་ལས་ཀྱི་འཁོར་ལོ་དང་ལས་བྱ་བ་གྱི་འབྲེལ་བའི་བྱ་བ་འདྲ་མི་འདྲ་བྱེད་ཡ་གི་བསམ་བློ་རྩ་བ་ནས་མེད་ཟེར་ཡ། གཙོ་བོའི་རྒྱུ་མཚན་དེ་འདྲའི་གསུམ་གྱི་སྟེང་ནས། ད་ལྟ་གོང་གི་སྡེ་པ་ཡར་རྒྱབ་པའི་ད་བཀའ་ཟེར་ན་འདྲ། ད་འོག་མིན་གྱི་དཔལ་ལྡན་འོག་མིན་དེའི་ད་སློབ་དཔོན་ལ་བསྐོ་བཞག་བྱས་པ་དེ་དང་ལེན། ཨོ་དེ་དང་ལེན་བྱས་ཡོད་མ་རེད་རྒྱུ་མཚན། ཨོ་དེ་ཡང་དང་ལེན་མི་བྱེད་དགོས་རྒྱུ་མཚན་གཅིག་དེ་རེད། གཞན་པ་གཅིག་དེ་གོང་དུ་འདྲ་བ་ལ་འདེད་སོང་སོང་ང་དེ་རྗེས་ནས། ལྷ་ལྡན་ཐུབ་ཆེན་ཆོས་འཁོར་གླིང་དེ་དང་དེ་ནས་ད་ས་མིག་གི་ཆུ་ཕུག་གི་ད་སྒྲིག་འདྲིས་ལ་མ་དེ་རྒྱུ་མཚན་མང་པོ་འདུག་ད་དེ་ཡིས་ཀྱི། ངས་ཁོ་ད་མདོར་བསྡུས་ནང་ཞུ་རྒྱུ་ཡིན་ན་སྐབས་དེ་ལ་རྩ་བའི་ཡོན་ཏན། གཙོ་བོའི་རྒྱལ་བ་ཀརྨ་པ་སྐུ་ཕྲེང་བརྒྱད་པ། འདི་ཡི་ཁྱེད་དང་ལྷ་ལྡན་ཐུབ་ཆེན་ཆོས་འཁོར་ཟེར་ཡ་དེ་ད་ཐུབ་ཆེན་ཆོས་འཁོར་གླིང་ཟེར་ཡ་དེ། ཕལ་ཆེར་ངའི་ད་ལྟ་ཧ་གོ་བ་ཡིན་ན་ཀརྨ་སྐུ་ཕྲེང་བདུན་པ་གི་ཕྱག་བཏབ་པའི་དགོན་པ་གཅིག་ཡིན་པའི་བཟོ་འདྲ་བོ་གཅིག་རེད་ཡིན་ནའང་དུས་ཀྱི་གནས་སྟངས་ཡིན་པ་ཡིན་ཏེ་ཀརྨ་སྐུ་ཕྲེང་བརྒྱད་པ་མི་བསྐྱོད་རྡོ་རྗེ་གི་ད་དགོན་པ་དེ་དུས་དེར་ཉམས་ཆག་འགྲོ་ཡོད་ཚར་སྐབས་དེ་ལྷ་ལྡན་ཆོས་འཁོར་གླིང་དེ་ཧ་ཅང་གི་ཉམས་ཆག་ཆེན་པོ་འགྲོ་བའི་སྐབས་ཡིན་པ་ཡིན་ཏེ་དཔལ་ཁང་ལོ་ཙཱ་བ་དེ་དེ་སློབ་དཔོན་ལ་བསྐོ་བཞག་བྱས་འདུག་ད་དེ་སློབ་དཔོན་ལ་བསྐོ་བཞག་བྱས་འོ་དེ་སྐབས་དེ་སློབ་དཔོན་ཟེར་དེ་ང་ཚོ་ཆོས་ཕྱོགས་གི་སློབ་སྦྱོང་ཟེར་ན་འདྲ་གསུང་ཆོས་གནང་མཁན་དང་དེ་ནས་དཔེ་ཁྲིད་གནང་མཁན་ཙམ་མ་ཡིན་པ་དེ་འཛིན་སྐྱོང་དཔེར་ན་དེ་དཔལ་འབྱོར་གི་འགན་ཁུར་དགོས་པ་དེ་འཛིན་སྐྱོང་གི་འགན་ཁུར་དགོས་པ་ད་སྤྱི་གཉེར་གི་འགན་ཁུར་དགོས་པ་དེ་ཆོས་འཇིག་དེ་གཉིས་ཀ་གི་སྟེང་ནས་ད་འགན་ཁུར་དགོས་པའི་ད་རྣམ་པ་ནང་གཅིག་གི་རང་བཞིན་ཡོང་གི་འདུག།

དེ་ནས་ཕ་ཤུལ་བུ་དེའི་ཐུབ་བསྟན་ཆོས་འཁོར་ལ་བརྫུས་ན་དེ་ཡི་ལྟར་གནས་སྟངས་དེ་འདྲ་ཡིན་ཁོ་རང་གི་དེ་ལ་ནུས་བ་ཏག་ཏག་མ་མཐོང་དེ་རྗེས་དེས་དེ་ཀརྨ་པ་ལ་དགོངས་པ་ཞུས་འདུག་ད་ང་ལ་དགོངས་པ་སྤྲད་རོགས་བྱོས་ཟེར་ནས་དགོངས་པ་སྤྲད་དེ་ད་དགོངས་པ་མ་སྤྲད་པའི་ཙམ་དུ་མ་ཟད་དེ་ནས་བཀའ་བཀྱོན་བཏང་བཀའ་བཀྱོན་བཏང་ནས་ལོ་གསུམ་གྱི་ཚུན་ནས་ད་ཕ་ཤུལ་བུ་དགོན་པ་གི་སློབ་དཔོན་དེ་ནས་ཕྱིན་ནས་ད་བརྗེ་བོ་རྒྱག་ཡ་མེད་པ། དེ་གཏན་འཁེལ་གནང།

ཐོག་ནས་ཞུས་པ་ཡིན། ལས་ཉམས་ཆག་མང་པོ་ཅིག་ཕྱིན་པ་ད་ད་ལྟ་ལྷ་ལྡན་ཐུབ་ཆེན་ཆོས་འཁོར་གླིང་འདི་ཉམས་ཆག་ཆེན་པོ་ཅིག་ཕྱིན་པ་གསུང་གི་ད་ལྟ་དགོན་པ་ད་ག་རང་ལ་ཡང་ཐོག་མར་གདན་འདྲེན་ཞུས་གནང་མཁན་འདི་འདི་ཅིག་ཆག་གནང་གི་ཡོད་ས་རེད་པ་བདག་མོ་ངག་དབང་རྒྱལ་མོ་ཟེར་ཡ་ཅིག་ཡོད་ས་རེད་པ་ཁོ་རང་གིས་ནི་གདན་ཞུས། ཕུལ་བ་ཡིན་ས་རེད། བྱས་ཙང་ད་དགོན་པ་ཉམས་ཆག་མང་པོ་ཅིག་ཕྱིན་ཡོད་དུས་ཡང་ཁོ་རང་གིས་ནི་ཐུགས་འགན་བཞེས་བྱས་རྗེས་དབུས་གཙང་ཁུལ་གྱི་སྡེ་དཔོན་མང་པོ་ཅིག་ལ་ཕྱག་རོགས་ཞུ་རོགས་གནང་ཞུས་པ་དང་འབོད་སྐུལ་གནང་པ་འདི་འདྲས་བཅས་བྱུང་ཡོད་ས་རེད་བ་ད་དགོན་པ་ཡང་ཞིག་གསོའི་ཐོག་ལ། གནང། ད་འདི་དགོན་པ་གི་ལྷོ་སྤུངས་ཟེར་ཡ་དེ་ཆུ་ཤུགས་ཅོག་པ་མ་ཡིན་པ་དེ་ཡི་པར་འགྱུར་གི་འགྲོ་སོང། ད་དཔེར་ན་ང་ཚོ་དགོན་པ་དེ་ལ་ལོ་རེ་རེའི་ཁུ་ཆུ་ཤུགས་གི་ཤེལ་སྒོ་མ་འདྲ་བ་དཔེར་ན་དྭངས་རྒྱུ་ཚོགས་དགོས་ཡ་འདྲ་བོ་དེ་འདྲས་ཀྱིས་དེ་མ་འདྲ་བ་འདི་དཔེར་ན་དེ་ད་དགོན་པ

ད་གུང་ནས་རང་ཁ་ལ་སོང་བ་ནང་བཞིན་དུ། ད་ག་ས་ག་ལ་ད། སློང་མོ་འགྲོ་སའི་གུང་ནས་དེ་འདྲའི་སྐད་ཆ་འདུག་ཅིག་འདུག་ཨ། ད་དཔེར་ན་འདི་འདྲའི་གཅིག་དེ་འདུག་ད་གཅིག་ལ་ཕ་ཆེན་འདི་ཡིན་ས་ཡོད། གངས་རི་གི་དྭངས་གཅིག་ཚོ་ཡ་ཡོད་འདོད་པས་དེ་ལ་གུང་འགྲོ་སོང་གང་འཚམ་ཆེན་པོ་ཡིན་ཏེ། དེ་ལ་ཡང་བོང་བུ། ད་གཞན་པ་གཅིག་ལ་ད་བོང་བུ་སུ་སུ་སུ་ལ་གཅིག་ཕུལ་དེ་ལ་ཡང་ཏིག་གཞན་དག་ནང་རུ་ཕྱིན་ས་ཡ་འགྲོའོ། ད་གཞན་པ་གཅིག་ལ་ཡང་ཁུ་གཏུམ་མོ་འོད་ཀྱིས་ཏིག་ཨོ་ཁུ་ཉམས་ནས་ཟེར་ན་ཅིག་ཅིག་ཡོད་འདོད་པ་ཡིན་དེ་ཡང། ཏིག་སྐབས་དེ་ལ་འགྲོ་སོང་ཡོད་འདོད་པས་དེ་ཡང།

ཀྱི་སྐུ་བརྒྱ་བྱིན་པ་སེར་དར་ལ་བུ་ཡི་ཆ་ཤུགས་ལྡན་ནི་དང་འདི་འདྲས་ཅན་དུ། ལུགས་གཉིས་འབྱོར་པས་ཕོངས་པ་བདག་འདྲ་བས། གོང་ལ་ཞུ་བའི་སྤོབས་པ་མ་མཆིས་ཀྱང། ཡིད་བཞིན་འདོད་པ་འཇོ་བའི་དཔག་བསམ་ལ། སྤྱི་བརྟོལ་བསྐྱེད་དེ་གསོལ་བའི་དོན་པོ་ནི། ད་འདི་ནང་གསལ་བ་བཞིན་དུ། ད་ཆོས་དང་འཇིག་རྟེན་གཉིས་ཀ་གི། འབྱོར་པ་རྩ་བ་ནས་མེད་མཁན་ང་འདྲ་བོའི་སྲིད་ཅིག་ལ་དེ་འདྲའི་ཞུ་བའི་སྤོབས་པ་མི་འདུག་དེ་ཡིན་ན་ཡང་ད་ཐ་མ་ཨུ་ཐུག་ནས་ཆོག་ར། ད་སྐུ་སྤོབས་པ་ནང་བསྐྱེད་ནས་ཞུ་བ་ཡིན། ད་ཞུ་ཡ་གཙོ་བོ་དེ། ལྷ་ཆོས་རིས་མེད་རྒྱལ་བའི་བསྟན་པ་དང། བསྟན་འཛིན་སྐྱེས་ཆེན་རྣམས་ལ་ཆེས་གུས་པའི་རྣམ་འགྱུར་དབང་ཞིང་ནམ་མཁའི་མཚན་ཅན་གྱིས་ཐུགས་རྗེས་ཧྲིག་ཅིང་སྐྲག་པའི་བར་བསྟན་ཟ། དེའི་ཕྱིར་གྲིབ་སྙིང་དེ་དང་སྨན་ལྗོངས་སུ་རྒྱ་བོད་གྲུབ་ཆེན་དུ་མའི་བསྟི་གནས་མཆོག་སྒྲུབ་པའི་གདན། ད་གཙོ་བོ་འདི་རེད་བསམ་ཡས་མཆིམས་ཕུ་གི་དེའི་གོ་སྒྲུབ་ཕྱོགས་གཅིག་ལ་ཞུ་ཡ་རེད་ད་དེ་དཔོན་པོ་དེ་ལ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ། ཁོ་རང་གི་ཡབ་མེས་གོང་མ་དེ་ཚོ་གི་ལོ་རྒྱུས་དང། ད་དེ་ལྷག་པར་དུ་ད་སློབ་དཔོན་པདྨ་འབྱུང་གནས་དང་འབྲེལ་བ་དང་དེ་ནས་བསམ་ཡས་དང་དམིགས་བསལ་གྱི་འབྲེལ་བ་ཡོད་དེ་བས། སྡེ་དཔོན་ངོ་མི་རྒྱུད་གཅིག་ཡིན་པ་ཡིན་ཏེ།

དེ་དུས་མ་འདྲ་བ་ལ་བཞུགས་གནང་ན། ལོངས་སུ་ལོངས་སུ། བྱས་ཙང་ད། ཕར་ཚུར་གྱི་ཅིག་ཕྱག་བྲིས་ཀྱི་ལམ་ནས་སྐབས་དེ་དུས་ཀྱི་གནས་སྟངས་འདི་སྐད་ད་ད་ལྟ་འདུག་ཟེར་རྗེས་དུས་སྐབས་ནས་གསལ་བོ་ཅིག་གི་མངོན་ཐུབ་པ་ཅིག་གི་ཡོང་གི་ཡོད་རེད་པ་ཕར་ཚུར་ཞུ་ཡིག་ཕུལ་གནང་ཡག་ད་དེ་འདྲ་གི་ཐོག་ནས་ཁོ་རང་ཡིན་པ་ཡིན་ན་ད་དེའི་སྔོན་ནས་རི་ཁྲོད་ལ་བཞུགས་ཡག་ད་དེ་འདྲ་གི་ཐུགས་འདུན་ཅིག་ཡོད་པ་ཡིན་ནའི་ལས་ད་ཕེབས་དགོས་བྱུང་བ་རེད་ད་ཡིན་ནའི་གདན་ས་དེ་ཐུབ་བསྟན་ཆོས་འཁོར་གླིང་ཞེས་བྱས་ཞུ་གི་ཡོད་རེད་པ་ཐུབ་བསྟན་ཆོས་འཁོར་གླིང་དེ། གདན་ས་ད། ནང་ལོགས་ལ་རྒྱ་ནག་གི་དེ་འཛིན་སོ་སོ་ད་ཕར་ཚུར་གཅིག་གི་རྙོག་གྲ་དེ་འདྲས་མང་པོ་གཅིག་ཡོད་པ། བླངས། སྐབས་དེའི་རིང་ག་རྒྱལ་བ་ཀརྨ་པ་མཆོག་གིས་ཡིན་ནའི་ཡང། གཟིགས་སྐྱོར་འདི་བྱུང་བ་འདྲ་གསུང་གི་འདུག། དེའི་སྐབས་ལ་ཡང་འགན་འཛིན་པ་གཞན་དག་བཅས་བསྐོ་གཞག་གནང་ཡག་གི་ཞུ་ཡིག་ཅིག་ཕུལ་གནང་ཡོད་ས་རེད་བ།

ང་རྒྱལ་པོ་བྱམས་ནས་གཞན་དག་གིས་བཞག་རོགས་བྱེད་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ། ད་དང་པོའི་སྐབས་ལ་བསྐོ་བཞག་བྱས་ཡོད་རེད་བསྐོ་བཞག་བྱས་པའི་ནང་གཅིག་ད་བསྐོ་བཞག་གི་བཀའ་དེ་དང་ལེན་བྱས་པའི་སྐབས་ལ་ངེས་ཚིག་བཅུ་བཅུ་གཉིས་ལྟ་བུའི་སྐབས་ལ། ད་གནས་སྟངས་མང་པོ་གཅིག་གི་སྟེང་ནས་ཁོ་རང་ངང་མ་ནུས་བ་གཅིག་ཡིན་པ། དཔེར་ན་འཆད་ཉན་སློབ་གཉེར་གྱི་སྟེང་འཆད་ཁྲིད་གནང་ཡ་ནི་ཁོང་གི་མ་ནུས་བ་དེ་འདྲའི་ཡོད་མ་རེད་དེ་ཡིན་ན་ཡང་ད་དགོན་པ་ཞིག་གསོ་བྱས་ཡ་དང་དེ་ནས་གདངས་གཅིག་ཏུ་ཚོགས་པ་འཇུག་ནས་འགྲོ་སོང་གཏང་དགོས་བ་གི་མཚོན་པའི། གོང་གི་ད་ང་ཚོ་མི་ཡིན་ན་གོང་གི་གཞིས་ཀ་དང་མ་འཚམས་པ་དང་ད་ནི་གོང་གི་ནུས་པ་དང་མ་འཚམས་པ། ལྷག་པར་དུ་གོང་གི་དགོན་པ་གཞིས་ཤོག་དང་མ་འཚམས་པ་ཟེར་ན་ད་ཁོང་དཔལ་འབྱོར་བདུན་གོང་དང་ཙུག་ཙུག་ལྟ་ལ་ཁོང་ཆོས་ནས་འདོན་མི་འདུག་དགོན་པ་གཞིས་གཏང་བྱེད་མི་འདུག་ལྟོས་ཀྱི་མ་འཚམས་པ་ཡིན་པ་ཡིན་ཏེ་ད་མ་འཚམས་པའི་ངེས་བུ་འདི་དང་དེ་བཏང་ནས་ཚུར་ཡང་བསྐྱལ་བསྐྱལ་རེད་དེ་ནི་ཀརྨ་པ་ལ་དགོངས་པ་ཞུས་དགོངས་པ་ཞུས་སྐབས་དེ་སྔ་དེའི་མི་འཛོམས་པ་དང་དེ་ནི་མཚན་སྙན་ཆེན་པོ་ཡོད་ས་ལྟ་བས་ན་དཔོན་པོ་དེ་ཚོ་རྒྱབ་རྟེན་ཡོད་ས་དང་མཚན་སྙན་ཆེན་པོ་ཡོད་ས་ཞིག་བཀོད་ས་བྱས་ན་མ་གཏོགས་བ་ཤོག་གི་བྱ་བ་དེ་ང་སྤྲང་པོ་ང་འདྲ་བའི་ཅིག་ཡོང་ས་རྩ་བ་ནས་རེད་མི་འདུག་ཟེར་ནས། ད་ནི་ཚིག་གཅིག་ཞུས་འདུག་ཞུ་དེ་ད་གང་ལྟར་ཅག་ཐ་མ་གི་བཀའ་ཡིན་ནོ་ཏག་ཏག་དེ་བཀའ་དེ་མ་འཁྲུལ་བ་རེད་མ་འཁྲུལ་བ་ཙམ་དུ་མ་ཟད་བཀའ་གང་གནང་ཕྱི་དྲན་དང་ངས་ད་ལྟ་གོང་དུ་ཞུས་ཡིན་པ་དཔེར་ན་ད་རྒྱལ་དབང་ཀརྨ་པའི་ངའི་ད་ཆབ་ཤོག་དེ་ཚོ་གོ་ཡུལ་ཤིན་ཏུ་ཉུང་སྟངས་ཅིག་ཡོད་ཡིན་ན། ད་མཇལ་ཁ་ཏག་ཏག་ལོ་འགའ་ཤས་རིང་མཇལ་ཁ་མ་གནང་བ་བཟོ་ལྟ་འདུག་དཔེར་ན་ཚིག་འདི་འདྲས་ཅིག་ཡོད་རེད་དེ་ཁྱོད་ཁྱོད་ཀྱི་གོ་ལོ་སོང་ཤིག་ཅེས་རྒྱལ་བའི་བཀའ་ཡི་གནམ་ལྕགས་སྤྱི་བོར་ལྷུང། ཀྱེ་མ་མི་སྲུན་སྡིག་པའི་སྤྲིན་ནག་གིས། གོ་སྐབས་སྒྲིག་ལས་རྒྱང་སྐྱོད་བྱ་སེམས་ཀྱིས་ཉེས་མིང་ནོར་བ་ཡིན་རང་མ་བྱ་བས་ཟེར་ཏེ། ཅི་མ་བྱས་ཏེ་ང་ཚོ་སྐྱུག་ཡིན་པོ་ཚིག་ལོག་ཅིག་བྱེད་ད་མི་ཧྲིམས་སྲིད་ན་ད་བསམ་སྦྱོར་ངན་པའི། བསམ་སྦྱོར་ངན་པ་དང་དེ་ནས་ཤེས་པ་ངན་པ་གི་གོ་སྤྲོ་ན་གོ་དེ་ལ་བརྟེན་ནས། དེའི་གོ་སྒྲིག་པ་ལ་བརྟེན་ནས་གོ་རྒྱང་སྐྱོད་དེ། ད་སྐར་མ་བ་ཁི་ཁྲང་བྱས་པ་ད་མི་སྐྱུག་སྡུག་བྱས་གི་གོ་བྱར་སེམས་སྲིད་ན་ད་དེ་ཉེས་མིང་ཟིག་ཟིག་གོ་ནས་དེ་ཉི་མ་གི་ནོར་བ་དེ་ཡིན་རང་ལ་ཤ་མ་བྱུང་ཟེར་ཏེ། མ་ཤ་བའི་འདབ་ཀྱིས་རབ་ཏུ་མྱོང་བ། ཚར་གཅིག་བྱིན་ནོ་ཟེར། དེ་ཉི་མ་མ་ཤར་ཡོངས་ཀྱིས་ང། ད་མེ་ཏོག་ད་ཉི་མ་དང་ཁ་བྲལ་བའི་མེ་ཏོག་པད་མ་འདྲ་བོ་ཆགས་སོང་ཟེར་ནས། སྐྱོ་ཚིག་ནོ་སྐྱོ་བའི་ཚིག་ནོ་ཞེས་དཔེར་ན། རྒྱལ་དབང་ཀརྨ་པའི་ཞལ་མ་དེ་རྒྱལ་དབང་ཀརྨ་པའི་ཞལ། ཞལ་མཇལ་གྱི་གོ་སྐབས་མ་རག་དེ་རྒྱལ་དབང་ཀརྨ་པའི་ཞལ་དེ་དཔེར་ན་ཉི་མ་ལྟ་བུ་ཡིན་ན། ཉི་མ་ཡིན་ཉི་མའི་སྣང་བ་དང་བྲལ་བའི་མེ་ཏོག་པད་མ་དེ། ད་ནི་ད་ག་འདྲ་ཆགས་ཀྱི་རེད་དེ་འདྲ་བོ་ང་ཆགས་སོང་ཅོག་དབུ། དཀའ་ངལ་ནང་ཞུགས་བྱུང་སོང་ཟེར་དེའི་ཚིག་དེ། ད་དེ་ཚོ་བཏང་ནས་ལྟ་བ་ཡིན་ན་དེ་སྐབས་དེ་འདྲའི་གཅིག་ལ། དཔལ་ཁང་ལོ་ཙཱ་བ་ལ། ཀྱིས་རྒྱལ་དབང་ཀརྨ་པ་དང་དཔལ་ཁང་ལོ་ཙཱ་བ་ལ་གཞན་ཡང་ཕྲ་མ་བརྒྱབ་པ་དེ་ལྟ་བུར་བརྟེན་ནས་དཀའ་ངལ་མང་པོ་ཡོང་བསྡད་པ་དེ་ཁོང་གི་ཆབ་ཤོག་དེ་ཚོའི་ནང་ཅིག་གསལ་པོ་དང་ཞིབ་པོ་ཡོང་གི་འདུག་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་ཆབ་ཤོག་དེ་ཚོའི་ནང་ཅིག་རྣམ་ཐར་གསལ་པོ་ཟེར་ནས་དེ་འདྲའི་ཡོད་མེད་གང་ལྟར་ཡང་ཆབ་ཤོག་དེ་ཚོའི་ནང་གནས་ཚུལ་ཅིག་མང་པོ་ཞིག་གསལ་པོ་ནང་ཅིག་ཡོང་གི་འདུག་བླངས་ལ། ལྡང། རྒན་ལགས་བསམ་ཡས་ཆེན་པོ་གྲུ་བོན་དང་བླ་མ་གཅིག་ལྕོགས་གནང་བ་གསུངས་འདུག་འདི་སྐབས་དེ་དུས་ཀྱི་དུས་མཉམ་པ་ཆགས་ཡོད་ན་དེའི་རྗེས་ལ་ཡིན་ན། ཨ་དེ་གཉིས་གཅིག་པ་རེད་ཤག་དེ་གཉིས་བསྐོ་གཞག་མཉམ་པོ་བྱེད་འདུག་ཨ་དེ་གཉིས་ད་དུས་སྐབས་ནང་གཅིག་ལ་ཁེལ་ཏེ་ཤི་ནའོ་དེ་གཉིས་དུས་སྐབས་ནང་གཅིག་རེད་ཤག་གནང་ན། དེ་ནང་བཞིན་ད། ཁོ་རང་གིས་ཡང་ཀརྨ་བཀའ་བརྒྱུད་ཀྱི་ཆོས་བརྒྱུད་དེ་གཅིག་པུ་མ་ཡིན་པར་ད་ཆོས་བརྒྱུད་གཞན་དག་གི་མཁས་པ་མང་པོ་འབྲེལ་བ་གནང་ཡ་ད་དེ་འདྲ་འདི་ནང་ལོགས་ནས་དམིགས་བསལ་པཎ་ཆེན་བསོད་ནམས་གྲགས་པ་འབྲེལ་བ་གནང་བ་དང་ཁོ་རང་ལ་ཡིན་ནའི་ལས་ད་ཅིག་གི་ཕྱག་བྲིས་ཕུལ་གནང་བ་དེ་གས་ཀྱི་ཐོག་ནས་ཨ་ནི་ཕྱག་བྲིས་དེ་གས་གཟིགས་པའི་སྐབས་རིང་པིན་ཁོ་རང་དམིགས་བསལ་གུས་བརྩི་ཐོབ་དགོས་ཡ་གཅིག་གི་མི་སྣ་གཅིག་ཡིན་པ་དེ་འདྲ་ཅིག་གི་མཁྱེན་པ་འདིའི་དུམ་བུ་གཅིག་ཏུའང་ཡན་ལོ་རྒྱུས་ཀྱི།
ལའོ། ད་དུས་ད་དཔལ་ཁང་ལོ་ཙཱ་བ་འདི་སྤྱིར་བཏང། མཁས་པ་ཙམ་མ་ཡིན་པ་སྤྱིར་བཏང་ང་ཚོ་མཁས་པ་མང་པོ་རེད་མཁས་པ་ཙམ་མ་ཡིན་པ་ཁོང་འདི་ཡིན་ས་རེད་དགོངས་པ་དཔེ། གུ་ཡངས་པོ། ད་དཔེར་ན་ཁྱོད་ཀྱི་རིས་མེད་ནང་ཐུགས་ངན་ནོ་གཅིག་ད་དཔེར་ན། ད་གང་ན་མཁས་པ་ཡིན་ན་མཁས་པ་དེ་སུ་སུ་དང་ད་དེང་སང་སྐད་ཆ་བྱེད་པ་ཡིན་ན་ལུང་པ་དང་གཅིག་ཡིན་མིན་དང་དེ་ནས་ཁྱོད་ཀྱི་གཅིག་ཡིན་མིན་ལ་མ་ཐུག་ཡ་ཕ་ཤུ་ནས་དངོས་གནས་རྣམ་དཔྱོད་ཆེ་བའི་མཁས་པ་ཡིན་ན་དེ་སུ་སུ་དང་གྱི། གྱི་ད་ལུང་ཚན་དང་དེ་ནས་ཁྱོད་ཀྱི་གཅིག་ཡིན་མིན་ལ་མ་ཐུག་པ་དེ་ལ་རང་བཞིན་གྱི་གཅིག་ད་དད་པ་དང་དག་སྣང་གྱི་ཐུགས་ངན་ཞིག་སེ་དགོས་ད་ཞེ་ས་མ་བྱེད་ད་དེ་ནས་ནང་ཐུགས་ངན་གཅིག། ད་ནང་ཐུང་ངུ་གཅིག་ཡིན་པ་དེ་གསལ་བོ་ནོར་གཅིག་ཡིན་ངོ་འདུག་ད་པཎ་ཆེན་བསོད་ནམས་གྲགས་པའི་ཚིག་གཅིག་ཡོད་ད་པཎ་ཆེན་བསོད་ནམས་གྲགས་པ་ལ་ད་དེ་ནས་ཆབ་ཤོག་ཕུལ་བ་གཅིག་ཡོད་དེ་ཙུག་ནང་པཎ་ཆེན་བསོད་ནམས་གྲགས་པ་ལ་དཔེ་ད་ཆབ་ཤོག་དེ་ཙུག་ནང་གསལ་བོ་ཤེས་པ་ཡིན་ན་ད་སྔ་མ་རྒྱལ་བ་ཀརྨ་པ་ད་རྒྱལ་བ་ཀརྨ་པ་ཟེར་ད་སྐུ་ཕྲེང་བརྒྱད་པ་དེ་རེད་རྒྱལ་བ་ཀརྨ་པ་མི་བསྐྱོད་རྡོ་རྗེ་གི་འདི་ནས་ཡོད་པའི་སྐབས་ལ་ད་པཎ་ཆེན་ད་བསོད་ནམས་གྲགས་པའི་གསུང་དེ་ཙུག་གི་ཆུ་ཆུ་མང་པོ་ཤི་བོ་བླངས་ངོ་འདུག་ད་དཔེར་ན་ད་པཎ་ཆེན་བསོད་ནམས་གྲགས་པ་དེ་ཁྱེད་རང་གི་བ་ད་མདོ་སྔགས་གཉིས་ལ་མཁས་པ་ཆེན་པོ་རེད་དེ་ནས་གསུང་རྩོམ་མང་པོ་རེད་དེ་ཙུག་རྒྱལ་བ་ཀརྨ་པ་སྐུ་ཕྲེང་བརྒྱད་པ་དེ་ཕལ་ཆེར་ད་ཟི་མཁས་པའི་རྗེ་རེད་པཎ་ཆེན། ཏི་ཅི་ཏི། དེ་ཙུག་གི་བྱེད་ཆུ་མང་བོ་བླངས་ཀྱི་འདུག། ད་དེ་ཙུག་སྐམ་ལེན་སོང་སྟེ་མང་བ་ན་ད་པཎ་ཆེན། ད་བསོད་ནམས་གྲགས་པ་དང། ད་མཇལ་ཡག་དང་མཇལ་བ་ཙམ་དུ་མ་ཟད་ད་ཁྱེད་རང་གི་འདི་ནས། དེ་འདྲའི་གསུང། ཀ་ས། ལེགས་བཤད་མང་པོ། མྱོང་ཡག་དང་དེ་ནས་གསན་ཡག་གི་འདོད་པ་ཆེན་པོ་ཡོད། ཡིན་ན་ཡང། ད་ངའི་ལས་དོན་འདྲ་མི་འདྲའི་རྐྱེན་པས་ད་ཁྱེད་ཀྱི་འདི་ངས་ཚོར་ནས་སྐུ་བཅར་ཐུབ་མ་སོང་ཟེར། དེ་འདྲའི་ཚིག་ཅིག།

འོ་དེ་འདི་ཅི་ཡིན་པའི་གནས་ཚུལ་ནང་དུ་དཔེ་གསལ་བོ་འདུག་བླངས་ན། ལགས་ལགས་སོ། ད་དེ་ནང་བཞིན་དཔལ་ཁང་ལོ་ཙཱ་བ་ཁོ་རང་གི་ནི་སྐུ་ན་གཞོན་དུས་འཆད་ཉན་དང་སློབ་གཉེར་རྒྱ་ཆེན་པོ་ཅིག་གནང་ཡོད་རེད་དེ་ནང་བཞིན་རྒན་ལགས་ཁོག་ལེ་གསུངས་གསུངས་ནི་དམིགས་བསལ་ད་ཆོས་བརྒྱུད་རིས་མེད་ཀྱི་བླ་མ་བསྟེན་གནང་ཡ་གསུངས་ཀྱི་དེ་ནས་ཡང་ཁོ་རང་གི་དགོན་པ་ཁག་ཅིག་ལ་འཆད་ཉན་དང་སློབ་དཔོན་གྱི་ཐུགས་འགན། བཞེས་གནང་ཡོད་རེད། དེ་ཡིན་དུས་ཀ་ནས་ཡང་ཁོ་རང་གིས་གསོ་སྐྱོང་མཛད་ཡག་གི་ད་ཐུགས་སྲས་གཙོ་བོ་སུ་དང་སུ་ཆགས་ཡོད་ན་དེ་ཡི་ནས་ལས་ད་ང་རང་ཚོ་སངས་རྒྱས་བསྟན་པ་སྤྱི་དང་དེ་བཞིན་ད་བཀའ་རྒྱུད་བསྟན་པ་འདི་ནི་ཡུན་རིང་པོ་ཅིག་གནས་ཡག་དར་འཕེལ་ཅིག་ཡོང་ཡག་འདི་གྲས་ཀྱི་ཐོག་ལ་ད་དམིགས་བསལ་གྱི་མཛད་པ་ཅིག་གི་ཆགས་ཀྱི་ཡོད་རེད་བ།

སྐུ་རྟེན་རང་བཞིན་གྱི་ལྟ་ཕྱིས་པ་ལ་བརྟེན་ནས་སློབ་མ་ཡང་གསོ་སྐྱོང་བགྱིས་པ་མང་པོ། དེ་རྣམས་དཔེ་མཚོན་རང་བགྱིས་པ་ཡིན། གཅིག་དེ་ད་འདིའི་ལོ་རྒྱུས་ཁོ་རང་ཏག་ཏག་ཧ་གོ་མ་སོང་མ་གཏོགས་རིགས་གཅིག་སྐྱེ་བོ་འདི་སི་ཏུ་ཆོས་ཀྱི་གོ་ཆ་ཟེར་དེ་ཡང་ད་དཔལ་ཁང་ལོ་ཙཱ་བའི་སློབ་མ་ཡིན་པ་དང། གཞན་པ་གཅིག་དེ་རྒྱལ་ཚབ་གྲགས་པ་དོན་གྲུབ་ཟེར་དེ་ཡང་དཔལ་ཁང་ལོ་ཙཱ་བའི་སློབ་མ་ཡིན་པ། དེ་ཟིན་ནས་ད་འདི་ཡང་རྣམ་ཐར་ལོ་རྒྱུས་སོ་སོ་འདི་ནས་ལྟ་དགོས་ཡ་འགྲོ་གཅིག་ཡིན་ས་རེད་ལྟ་བ་ཅིག་རེད་ཟེར་བ་ནང་བཞིན་མཚམས་མཚམས་ཡང་ངས་ད་ལྟ་གོང་དུ་ཞུས་བ་ནང་བཞིན་ཀརྨ་འཕྲིན་ལས་གཉིས་པ་ཟེར་དང་ཀརྨ་འཕྲིན་ལས་པ་ཟེར་དེ་གཉིས་ཡང་ནོར་ནས་སོང་མཁན་རང་བྱུང་གཅིག་ཡོད་ཁུལ་ཡིན་ས་རེད། ཀརྨ་འཕྲིན་ལས་པ་ཟེར་ནའང་ཡང་གཞན་པ་གཅིག་རེད་ཀརྨ་འཕྲིན་ལས་གཉིས་པ་ཟེར་ནའང་ཡང་གཞན་པ་གཅིག་རེད་དེ་ཡང་མཚམས་སུ་ནོར་ནས་སོང་གི་དེ་འདྲ་ཡོད་ས་རེད་དེ་ཡང་གང་གི་ནང་གཅིག་རེད་ཤི་ཨང་ད་གང་ལྟར་ཡང་འདི་ཚོ་ཡང་ལོ་རྒྱུས་སྒྲིལ་ནས་ལྟ་དགོས་ཡ་གཅིག་ཡོད་ས་རེད་དེ་ནས་གཞན་པ་གཅིག་དེ་ད་གོང་ར་ལོ་ཙཱ་བ་འོད་ཟེར་རྒྱལ་མཚན་ཟེར་ཡ་དེ་དེ་ཡང་ད་དཔལ་ཁང་ལོ་ཙཱ་བའི་ད་སློབ་མའི་ནང་སློབ་མ་གཙོ་བོ་དང་འདི་ཚོ་ཡང་དངོས་གནས་དྲང་གནས་ད་དེ་ཁོང་ལ་ད་དཔལ་ཁང་ལོ་ཙཱ་བ་ལ་མངའ་བའི་ད་བཤད་ལུང་གི་རྒྱུན་ཆ་ཚང་གནང་བྱ་བ་དང་ཁོང་གསན་བྱ་བ་དེ་འདྲའི་གཅིག་དེ་གཅིག་འདུག་དེ་ནས་གཞན་པ་གཅིག་དེ་ད་བྱུང་བ་ཚོང་ཆེན་ཀརྨ་འོད་ཟེར་ཟེར་དེ་ད་འདི་སྨན་པ་ད་དཔལ་ཁང་ལོ་ཙཱ་བ་དེ་ཡང་ཐུན་མོང་དང་ཐུན་མོང་མ་ཡིན་པའི་གཞུང་ལྷག་པར་དུ་གསོ་རིག་གི་གཞུང་དེ་ཚོ་ལ་ཡང་མཁས་པ་སྨན་ལ་ཡང་མཁས་པ་དེ་འདྲའི་སྨན་གྱི་ཡང་གཞུང་ལུགས་དང་ལག་ལེན་གཉིས་ཀ་ལ་མཁས་པ་ཡིན་དུས་སྨན་གྱི་སློབ་མ་དེ་འདྲའི་གསོ་སྐྱོང་གནང་བ་སྐད་ཆ་དེ་འདྲའི་འདུག་གཅིག་དེ་རེད། དེ་ནས་ད་དེ་དང་དེས་མཚོན་པའི་ད་གྲྭ་བ་དང་དགེ་སྐོས་དགེ་ཚུལ་ལུང་བསྟན་ཅན་གྱི་སློབ་མ་མང་པོ་ཡོད་པ་དང་དེ་ནས་གཞན་པ་གཅིག་དེ་སྡེ་པ་འཕྱོངས་རྒྱས་པ་ང་ཚོ་ད་དཔོན་པོ་དེ་ཚོ་ཅན་ལ་སྡེ་པ་འཕྱོངས་རྒྱས་ཀྱིས་མཚོན་པའི་ཡང་དཔོན་པོ་དེ་དཔོན་དེ་ཚོའི་སྐོར་ལ་ཡང་ད་ཡང་དེ་ཚོའི་ཁྲོད་ནས་དཔལ་ཁང་ལོ་ཙཱ་བའི་མདུན་ནས་ཐུན་མོང་རིག་གནས་ཀྱིས་མཚོན་པའི་ད་ཤེས་ཡོན་སློབ་སྦྱོང་དེ་ཚོ་གསན་མཁན་མང་པོ་བྱུང་འདུག་གཅིག་དེ་ནས་གཉིས་པ་དེ་ད་ངེད་གཉིས་གོང་ནས་སྐད་ཆ་ཤོད་པ་ནང་བཞིན་ད་དཔེར་ན་ད་གྲྭ་ནང་བྱམས་པ་གླིང་ཟེར་དེ་དང་དེ་ནས་ཐུན་ཆུ་ད་ཐུན་ཆུ་ཆུ་གོང་ནས་སའི་དེ་དང་དེ་ནས་ས་མིག་གི་དེས་མཚོན་པའི་ད་དགོན་པ་ཁག་མང་པོ་གཅིག་གི་དེ་ནང་ཡོད་སློབ་དཔོན་འཛིན་མཁན་ཞིག་དེའི་རེད་སྐབས་དེ་རེད། དང་དེ་ལ་ཡང་སྐབས་དེ་དང་དེ་ལ་དགོན་པ་དེ་དང་དེའི་ནང་ད་འཆད་ཉན་གྱི་སྦྱིན་པ་མང་པོ་སྤེལ་བསྡད་པ་ཡིན་དུས། ཡང་དེ་སློབ་མ་སོགས་ད་དེ་ཚོའི་ནང་ཡང་སློབ་མ་གསོ་སྐྱོང་གནང་བ་མང་པོ་ཡོད་དེ་པ་ད་དེ་ཚོ་དངོས་གནས་དྲང་གནས་ད་གོང་དུ་འདྲ་བ་ལ་ཤོད་པ་ནང་བཞིན་གྱི་ད་ད་སྔོན་བྱོན་གྱི་མཁས་གྲུབ་སྤྱི་བོའི་ཚད་ད་དེ་ཚོ་ཁོ་རང་ཚོ་ཀྱིས་ད་མཁས་པའི་བྱ་བ་གསུམ་ཀ་ལ་ཐོགས་པ་མེད་པ་དང་ཤེས་ཡོན་དེ་ཙམ་མ་ཡིན་པ་གང་ཤེས་པ་དེ་བསམ་བློ་ནང་ཉམས་ལེན་ཡོད་ངེས་ཅིག་ཡིན་པ་ཡིན་དུས་ཁོང་རྣམ་པའི་གསོ་སྐྱོང་གནང་བའི་སློབ་མ་དེ་ཡང་ཤེས་ཡོན་སློབ་སྦྱོང་ཡོད་པ་ཙམ་མ་ཡིན་པ་ཤེས་ཡོན་སློབ་སྦྱོང་དེ་གཞན་ལ་ཕན་ཐོགས་གི་རང་གིས་གཞན་ལ་ཕན་པའི་དོན་དུ་གོ་སྒྱུར་ནུས་པ་གྱི་ད་སྤོབས་པ་དང་དེ་ནས་ལྷག་བསམ།

བཅས་ལྡན་ངེས་གཅིག་དེ་འདྲའི་གཅིག་ལ་འཚར་ལོངས་ཟེར་ན་འདྲ་དེ་འདྲའི་གཅིག་གསོ་སྐྱོང་གནང་བ་ལ་ད་དམིགས་བསལ་བའི་པ་ནག་ཅིག་གནང་གི་འདུག་དེ་ཡང་གནད་འགག་གཅིག་རེད། ཨ་ལགས་དེ་ནི་ད་གནད་འགག་གཅིག་འདུག་ལྷག་པར་དེ་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི། ང་ཚོ་ད་ཁོང་རྣམ་པའི་གསོ་སྐྱོང་བྱེད་སྟངས་དེ་གཅིག་དེ། མཁས་པའི་བྱ་བ་གསུམ་ཀ་འཛོམས་ངེས་གཅིག་འཆད་པ་ལྡན་ངེས་རྩོད་པ་ལྡན་ངེས་རྩོམ་པ་ལྡན་ངེས་གཅིག་གསོ་སྐྱོང་གནང་སྟངས་དེ་ཡང་དངོས་ནས་བ་གང་དུ་ཚར་བ་ཁོ་རང་གི། ཁོ་རང་དེ་གསུམ་ཆར་ལ་མཁས་པ་ཡིན་པ་ནང་བཞིན་གྱི། དེ་གསུམ་ཆར་ནང་ལྡན་ངེས་སློབ་མ་མང་པོ་གསོ་སྐྱོང་བྱས་པ་དེ་ཡང་ཁོ་རང་གི་ཐུན་མོང་མ་ཡིན་པའི། རྣམ་ཐར་ཟེར་ན་འདྲ། ཁྱད་ཆོས་ལོ་རྒྱུས་ཆགས་ཀྱི་ཡོད་སར་བླངས་ན། ལ་འོང་ཞུས་ཙང་གི། ད་འདི་ནས་ལས་ཡང་སློབ་མ་གསོ་སྐྱོང་གནང་བའི་མཛད་པ་འདི་བྱེད་དགོས་ཡོད་ར་དེ་དང་ནང་བཞིན་ཁོ་རང་ཡིན་པས་ན་ང་ཚོས་གོང་ནས་ངོ་སྤྲོད་ཞུ་ཡག་བྱུང་ཨ་ནི་ཅིག་གི་སློབ་གཉེར་རྒྱ་ཆེན་པོ་ཅིག་གནང་པའི་ཁྲོད་ནས་ཕྱག་རྩོམ་གནང་པ་ཡིན་ནས་ལས་ད་མང་པོ་ཅིག་བྱུང་ཡོད་ར་ཞུས་ཙང་ཁོ་རང་གིས་ཨ་ནི་མཛད་པའི་ནང་ལོགས་ནས་ད་གསུང་རྩོམ་ནི་གཙོ་བོ་ག་ར་ག་ར་ཡོད་ན་གསུང་རྩོམ་འདི་དག་ལ་ཐུན་མོང་མ་ཡིན་པའི་ཡང་ཁྱད་ཆོས་ག་ར་ཅིག་ལྡན་ཡོད་ན་ལྟ་དུས་ད་ལྟ་བར་དུ་ནི་འདི་གས་མི་ཉམས་པ། གནས་ཐུབ་པ་ཡིན་དུས་འདི་ནས་ལས་ད་དུས་ཚོད་ཡུན་རིང་པོ་འདི་གས་ཙམ་ཅིག་ཕྱིན་ཡོད་པ་ཡིན་ནས་ཡང། གསུང་རྩོམ་གྲགས་ཆེ་བ་འདི་གས་ཀྱིས་ད་ལྟའི་མི་རབས་ལ་ཡིན་ནས་ལས་མུ་མཐུད་བྱས་བྱས་ད་ཕན་ཐོགས་རྒྱ་ཆེན་པོ་ཅིག་གི་ཡོང་གི་ཡོད་རེད། ད་བར་ནང་འབྲང་བ་ལ་ལྟ་དེ་དེ་གནད་འགག་ནང་ཆེན་པོ་ཞིག་འོང་འདུག་དཔེར་ན་ད་ལྟ་ངེད་གཉིས་སྐད་ཆ་ཤོད་པ་ནང་གི་སྐར་མ་དེ་དཔལ་ཁང་ལོ་ཙཱ་བས་ད་དགོན་པ་ནང་དང་དེ་ནས་སྤྱི་ཚོགས་ཁྲོད་དབུ་དཔུང་ནས་འཛིན་མཁན། དེ་གང་ལྟར་ཀྱང་སློབ་མ་ཤེས་ཡོན་ཅན་གྱི་སློབ་མ་མང་པོ་གསོ་སྐྱོང་གནང་བ་ཙམ་དུ་མ་ཟད། ད་སློབ་མ་ད་ཤེས་ཡོན་ཅན་གྱི་སློབ་མ་གསོ་སྐྱོང་གནང་བ་དེས་ད་སྤྱི་ཚོགས་ལ་མུ་མཐུད་དེ་ཁོང་རང་གི་མཛད་པ་རྒྱུན་སྐྱོང་མཁན་དང་དེ་ནས་བསྟན་པ་དང་འགྲོ་བའི་དོན་མུ་མཐུད་དེ་བསྐྱངས་མཁན་གྱི་སློབ་མ་ད་དེང་སང་སྐད་ཆ་བྱས་ན་དཔུང་ཁག་ཅིག་གསོ་སྐྱོང་བྱས་པ་རེད། དེ་གཅིག་རེད་དེ་ནས་གཞན་པ་གཅིག་དེ། ད་ཁོང་གི་རྒྱལ་ཚབ་དཔེར་ན་རྗེ་རིན་པོ་ཆེས་གསུངས་པ་ནང་བཞིན་མ་འོངས་པ་ན་ཁོང་གི་རྒྱལ་ཚབ་དེ་ད་ཁོང་གི་གསུང་པོ་ཏི་བཅོ་བརྒྱད་དེ་ཡིན་ཟེར་ནས་ད་རྗེ་རིན་པོ་ཆེས་གསུངས་པ་ནང་བཞིན།

ད་ཡིན་ང་རང་གི་ངོས་ནས་གྲངས་ནི་མ་འདྲ་བའི་འགྲོ་གཅིག་རེད་དཔེར་ན་ང་ཚོ་ཡིན་ན་སྔ་མ་སློབ་ཚན་ལ་བཞག། སྦྱངས་མྱོང་ལ་སྦྱིན་ནས་ད་སློབ་མ་ཚོ་ཚོ་ཚར་མང་པོ་ཁྲིད་མྱོང། ད་དེ་ངོས་ནས་མ་འདྲ་བའི་འགྲོ་གཅིག་གི་གཅིག་དེ་རེད། ད་རིགས་གཞན་པ་གཅིག་དེ་ད་ཆོས་གཞུང་ནས་བྱས་པ་ཡིན་ན་དཔལ་ཁང་ལོ་ཙཱ་བའི་ད་གསུང་གནད་འགག་ཆེན་གཅིག་དེ། ད་རྡོ་རྗེ་འཆང་བ་ཀརྨ་པས་དགོངས་པ་གསལ་བར་བྱས་པའི་བསྟན་བཅོས་ཐར་པའི། ལམ་ཆེན་བགྲོད་པའི་ཤིང་རྟ་ཟེར་རེད་ཡོང་ད་ཡོངས་གྲགས་ཀརྨ་ཤིང་རྟ་ཟེར་དེ་རེད་ད་ཀརྨ་ཤིང་རྟ་ཟེར་ཡ་དེ། ཕལ་ཆེར་འདི་ལ། ད་པོ་ཏི་འདྲའི། སྟོད་ཆ་སྨད་ཆ་ཆེན་པོ་འགའ་ཤས་ཀྱི་ཡོད་རེད་དེ། ཀརྨ་ཤིང་རྟ་ཟེར་ཡ་དེ་གནད་འགག་ཆེན་པོ་གཅིག།

དེ་ད་ལྟ་གོང་དུ་ཞུས་པ་ནང་བཞིན་ཀརྨ་སྐུ་ཕྲེང་བརྒྱད་པ་མི་བསྐྱོད་རྡོ་རྗེའི་ལྟ་བའི་དགོངས་པ། ལྟ་བ་དེ་དབུ་མ་ཐལ་འགྱུར་ལ་བཀྲལ་བའི་གཞུང་དེ་འདྲ་གཅིག། འདི་ཡང། ད་དེང་སང་བྱས་ན་ད་དཔེ་ཆ་བ་སྤྱི་དང་ལྷག་པར་དུ་བཀའ་བརྒྱུད་དང་དེ་ནས་ཀམ་ཚང་བཀའ་བརྒྱུད། ད་དེང་སང་གལ་ཆེ་ཆེ་བས་ནི་ཁོ་གཞུང་ཚན། ལྟ་གཞུང་ཚན་ཁོ་ལྟ་ལྷ་བཞིའི་གཙོ་བོའི་ནང་བཅུད་ཀུན་པོ། ད་ཚད་མ་འཛིན་ཡ་དང་དེ་ནས། སྦྱང་བ་བྱེད་ས་གཞུང་ད་དམིགས་བསལ་བ་མ་འདྲ་བ་ཆགས་བསྡད་ཡོད་པ། དེ་གཅིག་རེད།

བོད་ཀྱི་གནའ་སྔ་མོའི་སྙན་ངག་སྦྱོང་མཁན་གཅིག་ཡིན་ན་དཔལ་ཁང་ལོ་ཙཱ་བའི་ཕྱག་ཤུལ་དེ་ཚོ་ལ་སྦྱང་བ་བྱས་པ་ཡིན་ན་དམིགས་བསལ་གྱི་རྩོམ་པའི་རྩལ་ཡར་རྒྱས་འགྲོ་བ་ལ་ཕན་ཐོགས་དམིགས་བསལ་ཡོད་དེ། འོ་དེ་འདྲ་ཅིག་ད་མཐོང་སོང་དེ་གཅིག་རེད། དེ་དང་དེའི་རྩོམ་པའི་རྟགས་དེ་རེད་ད་གཞན་པ་གཅིག་དེ་ལྟར་ན་ངས་གོང་དུ་ཞུས་པ་ནང་བཞིན་གྱི་དཔལ་ཁང་ལོ་ཙཱ་བའི་འདས་ཀྱི་བྱེད་སྟངས་དེ་མ་ཡིན་པའི། བྱེད་སྟངས་རྩོམ་མང་པོ་ཡོད་ས་རེད་དེ་ཡིན་ན་དུས་རྒྱུན་ནས་མང་པོ་ཞིག་ང་ཚོ་པར་ལ་འཁོད་མ་ཐུབ་པའི་དབང་གིས་ཡིན་ན་འདྲ་དེ་ནས་ད་གནས་སྟངས་འདྲ་མི་འདྲའི་དབང་གིས་ད་བོར་བརླག་སོང་བ་དང་དེང་སང་རྩ་བ་ནས་མེད་དེ། དེ་འདྲའི་ཡང་ད་མདོ་ཕྱོགས་དང་སྔགས་ཕྱོགས་ཀྱི་གཞུང་མང་པོ་ཡོད་པ་དེ་ཡང་ཀྱི་སྐོར་རྣམ་ཐར་སྐོར་བསྡུས་བསྡུས་བསྡུས་བསྡུས་བཙུགས་ནང་ཡོང་གི་འདུག་དེ་ཡང་དེ་རེད་ད་ཕངས་པོ་འདྲ་ཅིག་འདུག་ད་ང་ཚོ་གནའ་སྔ་མོ་གི་བོད་ཀྱི་རྩོམ་མང་པོ་ཞིག་དེ་ནས་བརླགས་སོང་མང་པོ་ཞིག་འོང་འདུག་དེ་ཡང་ལྷག་པར་དུ་དེའི་གཞིས་ཀྱི་ང་ཚོ་ད་གནས་སྟངས་ཅུང་ང་མང་ཡིན་པ་གནའ་སྔ་མོ་ཕྱོགས་གཅིག་ནས་ཆ་རྐྱེན་མ་འདང་ཟེར་ན་འདྲ་ཕྱོགས་གཅིག་ནས་སློབ་མ་དེ་ཚོས་དོ་སྣང་དེ་དག་བྱེད་མ་ཐུབ་ཟེར་ན་འདྲ་དཔེ་ཆ་གཅིག་མ་གཏོགས་མེད་དེ་པར་ལ་འཁོད་མ་ཐུབ་དེ་ནས་དཔེ་ཆ་གཅིག་དེ་བརླགས་སོང་དུས

མུ་མཐུད་བསྟན་པ་ཡུན་རིང་གནས་ཡག་གི་ཐོག་ལ་ནི། ལེགས་སྐྱེས་ད་རླབས་ཆེན་གཅིག་གི་ཆགས་ཀྱི་ཡོད་རེད་བསམ་གི། དེ་དང་ནང་བཞིན་ད་ལྟ་སྐུ་ཚེ་ཐ་མར་ལ་མང་ཆེ་བཞུགས་ཡུལ་འདི་ཡི། བོད་ཀྱི་ལྷོ་ཁ་ཁུལ་ལ་མེད་འགྲོ་བསམ་གི་ད་ཐུབ་ཆེན་ཆོས་འཁོར་གླིང་དང་བསམ་ཡས་མཆིམས་ཕུ་སོགས་ལ་ད་རྒྱུན་རིང་པོ་གཅིག་གི་བཞུགས་གདན་འཇགས་ཡོད་རེད་འདུག་སྲས་སློབ་མང་པོ་གཅིག་གི་བསྐྱངས་གནང་ཡོད་རེད་ནི། འདི་ནས་ད་ད་ལྟ་གསུང་ཡ་བྱས་ན་དགོངས་པ་ཞུས་གནང་བྱེད་བྱས་ནི།

བྱས་ཙང་ད་ལྟ་ཡང་ཅིག་འདས་ལོ་འདི་གསལ་པོ་ཅིག་ཡོད་ས་མ་རེད་གསུང་ཡ་བྱས་ན་གཅིག་སྟོང་ལྔ་བརྒྱ་དྲུག་ཅུའི་སྐབས་དེའི་བར་ཡིན་ནའི་ལས་སྐུ་འཚོ་བཞུགས་ཡོད་པ་འདིས་སྐུ་ཚེའི་མཛད་པ་ད་དེ་གའི་ལུང་འདྲེན་གནང་ཡུལ་མང་པོ་ཅིག་དེ་ཡིན་དཔེར་ན་ཀམ་ཚང་ཆོས་འབྱུང་རབ་འབྱམས་ཟླ་བ་ནོར་བུ་ཆུ་ཤེལ་ཕྲེང་བ་ཞུ་བ་འདི་ནས་ལུང་འདྲེན་གནང་བའི་མང་པོ་ཅིག་འདུག་འདིའི་ནང་ལོགས་གསུང་ཡ་བྱས་ན་གཅིག་སྟོང་ལྔ་བརྒྱ་དྲུག་ཅུའི་སྐབས་ལ་སྐུ་འཚོ་བཞུགས་ཡིན་པ་འདི་འདིའི་ནང་ལོགས་ལ་ཡོད་ས་རེད་ད་ཡིན་ནའི་ལས་ག་དུས་དགོངས་པ་རྫོགས་པ་དང་དེ་གས་གསལ་པོ་ཅིག་ཡོད་ས་མ་རེད་ལ་ཡིན་ནའི་ལས་ད་ཁོ་རང་གི་སྐུ་སྐྱེ་ཕྱི་མ་འདི་ཡང་ག་འདྲ་ཅིག་གི་ངོས་འཛིན་གནང་གི་ཡོད་ན་འདིའི་སྐོར་ནས་རྒན་ལགས་ཀྱིས་དེ་རིང་གི་ང་ཚོའི་ལེ་ཚན་འདི་མཇུག་བསྡོམས་གནང་རོགས་གནང་ཞུ་ཡ་ད་ད་དམིགས་བསལ་དེ་འདྲ་ཅིག་གི་ང་རང་ཚོ་ད་བོད་པའི་མི་རབས་གསར་པའི་ངོས་ནས་ཡིན་ན་ཡང་སློབ་སྦྱོང་ཞུ་འོས་པའི་མང་པོ་ཅིག་ཡོང་གི་ཡོད་རེད།

ཆེ་བ་རེད་ལ་ཁོང་རྣམ་པའི་སྐུ་མཛད་པ་འདུག་ལུགས་སྟེང་ནས་ད་དངོས་གནས་ད་དེང་སང་ངོ་མ་རབ་དང་དེ་ནས་མ་ཐུག་ཕྱི་མ་ཡིན་ན་འདྲ། དེ་འདྲ་བོ་མ་བྱུང་བ་ཡིན་ན་དེ་དང་རྗེས་མཐུན་པ་གཅིག། ལྷག་པར་དུ་ང་ཚོ་མི་རིགས་དང་ཆོས་དང་རིག་གཞུང་ཧ་ཅང་ཉག་ཕྲ་བའི་སྐབས་འདི་ལ། རང་རང་གི་ཐོག་ནས་གང་ནུས་པ་དང་གང་འཇོན་པ་དེ་དང་དཔེར་ན་ཡི་གེ་ཀ་གཅིག་དར་སྤེལ་བཏང་མ་ཐུབ་པ་ཡིན་ན་དར་སྤེལ་བཏང། མི་སོ་སོ་སུ་སུ་སུ་ངོས་ནས་འགན་བླང་བ་ཡིན་ན་སུ་སུ་ནུས་པ་དང་འཚམ་པའི་སྟེང་ནས་བོད་པའི་ཆོས་དང་རིག་གཞུང་ལ་བྱ་བ་གཅིག་ཐུབ་ཡ་གཅིག་ཡིན་པ་ཡིན་ཏེ། ཁོང་ཁོང་རྣམ་པ་འདྲ་བོ་མ་བྱུང་བ་ཡིན་ན་ཁོང་རྣམ་པ་ཚོ་དང་རྗེས་སུ་དེ་དགོས་ད་རྗེས་སུ་མཐུན་པ་གཅིག་བོད་ཀྱི་ཆོས་དང་རིག་གཞུང་ལ་དངོས་གནས་རྒྱལ་བ་རིན་པོ་ཆེ་དགོངས་པ་དང་ཁོ་མཐུན་པ་གཅིག་གི་སྟེང་ནས་བྱེད་ཐུབ་པ་ཡིན་ན། ད་ང་ནི་ང་ཚོ་ང་ཚོ་བོད་མི་རིགས་ལ་སྐྱེས་པའི་དགོས་དོན་ཟེར་ན་འདྲ་དེ་རེད་ལ་ཁོ་རྒྱལ་བ་རིན་པོ་ཆེ་སློབ་མ་ཡིན་པའི་དགོས་དོན་ཟེར་ན་དེ་འདྲ་བ་རེད་ལ་ལྷག་པར་དུ་དེང་སང་ལོ་རྒྱུས་ཉག་ཕྲ་བའི་སྐབས་འདི་ལ་ང་ཚོ་ལོ་རྒྱུས་ལ་འགན་འགན་ལེན་བྱས་པའི།

དེ་འདྲ་བོ་མ་བྱུང་བར་འདི་དང་རྗེས་སུ་མཐུན་པ་གཅིག་ཡོང་ཐབས་ལ་འབད་བརྩོན་བྱེད་དགོས་པ་དེ་གནད་འགག་རུ་ཆེ་ཡིན་ཅེས་བསམ་གི་འདུག་ལགས་ན། ལགས་སོ་ལགས་སོ། ལགས་ད་ད་ལྟ་རྒན་ལགས་ཀྱིས་ང་ཚོ་ཡང་གོང་ལ་དཔལ་ཁང་ལོ་ཙཱ་བའི་ད་མཛད་རྗེས་དེ་དག་གི་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ལགས་ད་ད་རིང་གི་ལེ་ཚན་དེ་ད་ག་ཙམ་བཤད་གི་ཡིན་ཨ་ན་རྒན་རེ་མདོ་སེང་གེ་ལགས་ནས་ང་ཚོ་ལེ་ཚན་ནང་ལོགས་ལ་མཉམ་ཞུགས་གནང་པར་ཐུགས་རྗེ་ཆེ་ཞུ་གི་ཡིན།